བ་ལམ་གྱི་ནད་པ་སྟོན་དར། ལྷོ་པ་ཐམས་ཅད་མཁྱེན་པ། རྒྱ་སྤང་ས་ཐང་པ། རམ་པ་ལྷ། ལྷ་སྡིངས་པ་ཆེན་པོ་རྗེ། མཉམ་མེད་རྒྱལ་བ་སྲས་མཉམ་མེད། མཉམ་མེད་རྒྱལ་བ་སྲས་ལ་སོགས་པ། འགྲོ་བ་དུ་མའི་མགོན་སྐྱབས་སུ། གྱུར་བ་མང་དུ་བྱོན། ཁྱད་པར་དུ་སེ། སྤྱིལ་ཕུ་བས་ལོ་ཉི་ཤུ་རྩ་གཅིག་གི་བར་དུ་ལུས་དང་གྲིབ་མ་བཞིན་དུ་བསྟེན་ནས་གཞུང་གི་གདམས་ངག་ཡོངས་སུ་རྫོགས་པར་མནོས་ཏེ་བུམ་པ་གང་བྱོས་ཀྱི་ཚུལ་དུ་བཞུགས་སོ། སེ་ནས། ལྷ་ཆེན་པོ་ལུང་གི་དབང་ཕྱུག། ཁུ་དབོན་སོགས་ལས། རིམ་གྱིས་བརྒྱུད་པའི་བྱང་ཆུབ་ཀྱི་སེམས་སྦྱོང་གི་གདམས་ངག་རྣམས་ནི། མཐུ་སྟོབས་དང། ཐུགས་རྗེ་བསམ་གྱིས་མི་ཁྱབ་པ་མངའ་བའི། བདག་ཉིད་ཆེན་པོ་ལྷ་རིན་པོ་ཆེ་ཤཱཀྱ་བསོད་ནམས་རྒྱལ་མཚན་དཔལ་བཟང་པོའི་སྤྱན་སྔར་བདག་གིས་ཡོངས་སུ་རྫོགས་པར་བཀའ་དྲིན་ནོས་སོ། རམ་པ་ལྷ་ལྡིང་བ་ནས་བརྒྱུད་པ་རྣམས་དང། སྙིགས་དུས་ཀྱི་སེམས་དཔའ་ཆེན་པོ་རྒྱལ་བའི་སྲས་པོ་ཐོགས་མེད་བཟང་པོ་དཔལ་གྱིས་མཛད་པའི་དོན་བདུན་མའི

ངན་སོང་གསུམ་ལྟ་བུའི་འགྲོ་བ་ནི་མང་ལ། མཐོ་རིས་ཀྱི་རྟེན་ཐོབ་པ་ནི་ཉུང། ཁྱད་པར་དུ་མཐོ་རིས་ཀྱི་རྟེན་ལ་ཡང་མི་ཁོམ་པ་བརྒྱད་དང་བྲལ་བའི་རྟེན་དེ་བས་ཀྱང་ཉུང། ཁྱད་པར་དུ་དལ་འབྱོར་ཐོབ་ནས་དམ་པའི་ཆོས་ལ་བློ་ཁ་ཕྱོགས་པ་ཉིན་མོའི་སྐར་མ་བཞིན་དུ་ཤེས་པར་བྱས་ལ་སོ། ད་ཉུང་དྲུག་ཡལ་གོ་དེ་བས་འབྲས་བུའི་སྒོ་ནས་ཤེས་པར་བྱས་ལ་དེ་ལྟར་དོན་ཆེ་ཞིང་རྙེད་དཀའ་བའི་དལ་འབྱོར་རིན་པོ་ཆེ་ཐོབ་པའི་དུས་འདིར་སྙིང་པོ་ལེན་འདོད་སྒོ་དུ་མ་ནས་སྐྱེ་དགོས་ལ། རྟེན་ལ་སྙིང་པོ་ལེན་ལུགས་བསྐྱང། རྟེན་ལ་སྙིང་པོ་ལེན་ལུགས་ཀྱང་སྤྱིར་དམ་པའི་ཆོས་བསྒྲུབ་དགོས་ཏེ། བདེ་བ་འདོད་ཅིང་སྡུག་བསྔལ་མི་འདོད་པའི་ཕྱིར་རོ། དགོས་པ་ཡང་ནུས་སམ། སྙམ་ན། དགོས་ཀྱང་ནུས་སམ་དགོས་སམ་ནུས་སམ་སྙམ་ན། ཤིན་ཏུ་ཡང་ནུས་ཏེ། ཕྱིའི་རྐྱེན་ཐེག་པ་ཆེན་པོའི་དགེ་བའི་བཤེས་གཉེན་དང་མཇལ་ཞིང། ནང་གི་རྐྱེན་དལ་འབྱོར་གྱི་རྒྱུ་རྐྱེན་བཟང་པོ་དང་ལྡན་པའི་ཕྱིར་རོ། དེ་ཡང་སྐྱེ་བ་ཕྱི་མའི་སྐབས་སུ་སྒྲུབ་པས་ཆོག་མིན་སྙམ་ན། དེ་ལྟར་བྱ་མི་རུང་སྟེ་ཕྱི་མ་འདི་འདྲ་བའི་དལ་འབྱོར་རྙེད་དཀའ་བའི་ཕྱིར་རོ། དེ་ཡང་ལོ་ཟླ་བ་ཕྱི་མ་རྣམས་ལ་སྒྲུབ་པས་ཆོག་མོད་སྙམ་ན་དེ་ལྟར་བྱ་མི་རུང་སྟེ་སྤྱིར་འཆི་བར་ངེས་ཤིང་ནམ་འཆི་ངེས་པ་མེད་པའི་ཕྱིར་རོ། དེ་ལྟར་སྙིང་པོ་ལེན་པ་རྣམས་ཀྱི་ནང་ནས་ཀྱང་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ལ་སེམས་རིན་པོ་ཆེ་ལ་གོམས་པར་བྱེད་པ་ཉིད། རབ། མཆོག་གཙོ་བོ་དམ་པའོ་སྙམ་དུ་བསམས་ནས་བྱང་ཆུབ་སེམས་སྦྱོང་གི་སྔོན་འགྲོའི་ཡན་ལག་ཏུ། དགོད་པར་བྱའོ། ཅེས་དེ་སྐད་དེ། ད་གཉིས་པ་དེ་ཚེ་འདིར་རིང་དུ་མི། དང་པོ་དལ་འབྱོར་རྙེད་དཀའ་བསམ་པའོ། ད་གཉིས་པ་འཆི་བ་ཚེ་འདིར་རིང་དུ་མི་སྡོད་པར་འཆི་བ་མི་རྟག་པ་སེམས་པའི་ཚུལ་ལ། འཆི་བ་མ་བསམ་ཞིང་མ་དྲན་པའི་ཉེས་དམིགས། འཆི་བ་མ་བསམ་ཞིང་མ་དྲན་པའི་ཉེས་དམིགས། འདི་ཕྱིའི་ཕུང་ཁྲོལ་ཐམས་ཅད་ཀྱི་རྩ་བ། བྱེད་པའི་བྱེད་ཚུལ་སེམས་པ་དང། འཆི་བ་མི་རྟག་པ་བསམ་ཞིང་གོམས་པར་བྱས་པའི་ཕན་ཡོན་ནི། འདི་ཕྱིའི་ལེགས་ཚོགས་ཐམས་ཅད་འགྲུབ་པའི་སྒོ་གཅིག་པུར་ཤེས་པར་བྱའོ། འཆི་བ་མི་རྟག་པ་སེམས་པ་དེ་ཡང་ཚེ་འདིའི་ལུས་ལོངས་སྤྱོད་གཉེན་ཉེ་དུ་སོགས་ལ་ཆགས་པའི་དབང་གིས་དེ་དག་དང་འབྲལ་བ་ལ་སྐྲག་པ་སྐྱེས་པ་ནི་ལམ་ལ་ཡེ་མ་སྦྱངས་པའི་འཆི་བ་ལ་སྐྲག་ལུགས་ཡིན་པས་འདིར་དེ་སྐྱེད་པ་མིན་ནོ། འོ་ན་གང་ཡིན་སྙམ་ན། ལས་ཉོན་གྱི་དབང་གིས་ཉིང་མཚམས། སྦྱར་བ་ཐམས་ཅད་འཆི་བ་ལས་མ་འདས་པས་དེ་ལ་སྐྲག་པར་བྱས་ཀྱང་རེ་ཞིག་དགག་པར་མི་ནུས་མོད། འོན་ཀྱང་འཇིག་རྟེན་ཕྱི་མའི་དོན་སྒྲུབ་པ་མ་བྱུང་བར་འཇིག་རྟེན་ཕྱི་མའི་དོན་སྒྲུབ་པ་མ་བྱུང་བར་འཆི་བ་ལ་འཇིགས་པར་བྱ་སྟེ་དེ་བསམས་ན་དེ་དག་བསྒྲུབས་ནས་འཆི་ཁར་མི་སྐྲག་པར་བྱར་ཡོད་པའི་ཕྱིར་རོ། ད་འཆི་བ་མི་རྟག་པ་སེམས་པའི་ཚུལ་དངོས་ནི། སྤྱིར་འཆི་བར་ངེས། ནམ་འཆི་ཆ་མེད་འཆི་བའི་ཚེ་ཆོས་མ་རྟོགས། མ་གཏོགས་པ་གང་གིས་ཀྱང། གང་གིས་ཀྱང། ཆོས་མ་གཏོགས་གང་གིས་ཀྱང།

ཚུལ་གསུམ་ལས་དང་པོ་ནི་འཆི་བདག་ངེས་པར་འོང་སྟེ་ལུས་ཇི་འདྲ་ཞིག་བླངས་ཀྱང་འཆི་བ་ལས་མ་འདས་ཏེ། འཆི་བདག་ངེས་པར་འོང་སྟེ་ལུས་ཇི་འདྲ་ཞིག་བླངས་ཀྱང་འཆི་བ་ལས་མ་འདས་ཏེ། ཚོམས་ལས། གང་ཡང་སངས་རྒྱས་རང་སངས་རྒྱས། སངས་རྒྱས་རྣམས་ཀྱི་ཉན་ཐོས་ཀྱང་སྐུ་ལུས་འདི་ནི་སྤོང་མཛད་ན། སྐྱེ་བོ་ཕལ་པ་སྨོས་ཅི་དགོས་ཞེས་སོ། འོ་ད་ཡུལ་གང་དུ་གནས་ཀྱང་འཆི་བའི་འཆི་བ་ལས་མ་འདས་དེ་ཉིད་ལས། གང་དུ་གནས་ན་ཡང་འཆི་བས་མི་ཚུགས་པའི་ས་ཕྱོགས་དེ་ནི་ཡོད་པ་མ་ཡིན་ཏེ། བར་སྣང་ལ་མེད་རྒྱ་མཚོའི་ནང་ན་མེད། རི་བོ་རྣམས་ཀྱི་གསེབ་ཏུ་ཞུགས་ན་ཡང་མེད། ཅེས་སོ། ཟོ་བོ་དང་པོ་འཆི་བ་ཚེ་བ་དུའི་ནང་དང། དེ་ནས་རི་བོ་དང་དེ་འདྲ་གི་གསེབ་ལ་མི་འགྲོ་བསམ་པ་དེ་ནི་འདི་རྣམ་དག་བྱས་ན་རྗེ་མི་ལ་ཡི་དེ་འདྲའི་ཕེབས་པ་སོང་ནུ་ག། རི་བོའི་གསེབ་དེ་འདྲར་ཕལ་ནི་མི་འདུག་གསུང་ནས་འཆི་བ་དེ་ག་རུ་ཡིན་ནའང། འཆི་དགོས་རེད་མ་གཏོགས་འཆི་བ་མེད་པ། རི་བོའི་གསེབ་དང་ག་པར་བྱས་ནས་ཕན་གྱི་མི་འདུག།

དུས་ནམ་སྐྱེས་ཀྱང་འཆི་བ་ལས་མ་འདས་ཏེ་དེ་ཉིད་ལས་བྱུང་དང་འབྱུང་བར་འགྱུར་བ་ཇི་སྙེད་པ་ཀུན་གྱིས་ལུས་འདི་བཏང་ནས་འགྲོ་བ་དང་དེ་ཀུན་འཇིག་པར་མཁས་པས་རྟོགས་གྱིས་ཏེ། ཆོས་ལ་གནས་ཀྱིས་ངེས་པར་སྤྱད་པ་སྤྱོད་ཅེས་སོ། འཆི་བདག་ལ། འཆི་བདག་ལ་བྲོས་པས་མི་ཐར་ཞིང་རྐྱེན་གང་གིས་ཡང་བཟློག་ཏུ་མེད་འཆི་བདག་ལ་ད་ནི་བྲོས་ནས་དེར་ཡང་མ་ཐར་དེ་འཛོམ་པ་རྐྱེན་གང་གིས་ཀྱང་བཟློག་ཏུ་མེད་དེ། རྒྱལ་པོ་ལ་གདམས་པ་ལས། རྒྱལ་པོ་ལ་གདམས་པའི་ད་རྒྱལ་པོ་ག་ལ་གདམས་པ་ཡིན་ན་ད་རྒྱལ་པོ་ལ་གདམས་པ་ལས་ནི་ལམ་རིམ་ཆེན་མོ་འདི་ག་ས་ག་ནས་དྲངས་ཡོད། མ་ས་མདོ་རེད། རྒྱལ་པོ་ལ་གདམས་པ་མདོ་བས།
མདོ་རྒྱལ་པོ་ལ་གདམས་པ་ཞེས་སངས་རྒྱས་ཀྱིས། ད་རྒྱལ་པོ་འདི་རྒྱལ་པོའི་མིང་བཀོད་མི་འདུག་ག། མདོ་ལ་རྒྱལ་པོ།

གནམ་ལ་རེག་ཅིང། གསུམ་གང་ཟག་བཞི་གནམ་ལ་རེག་ཅིང་ས་རློག་སྟེ། གནམ་ལ་ཡང་རེག་འདུག་གནམ་ལ་ཡང་རེག། དེ་ནས་ས་རློག་ནས་རྩྭ་དང།

སྲོག་ཆགས་འབྱུང་པོ་ཐམས་ཅད་ཕྱེ་མར་འཐག་ཅིང་འོང་བ་ལ་ནི། མགྱོགས་པས་བྲོས་པས་བྲོས་པའམ། སྟོབས་ཀྱིས་བཟློག་པའམ། ནོར་གྱིས་བཟློག་པའམ། རྫས་དང་སྨན་དང་སྔགས་ཀྱིས་བཟློག་པར་སླ་བ་ནི་མ་ཡིན་ནོ། ཟེར་ད་དེ་འདྲ་ཅིག་ཡོང་དུས་ཙ་ནི་དེ་ཚོ་གང་གིས་ཀྱང་བཟློག་ཐུབ་ཡག་མེད་པས་བཟློག་པར་སླ་བ་མ་ཡིན་ནོ། རྒྱལ་པོ་ཆེན་པོ་དེ་བཞིན་དུ་འཇིགས་པ་ཆེན་པོ་བཞི་པོ་དེ་དག་འོང་སྟེ། དེ་དག་ལ་མགྱོགས་པས་བྲོས་པའམ་སྟོབས་ཀྱིས་བཟློག་པའམ་རྫས་དང་སྔགས་དང།

རྒ་བ་མ་ཞིག་རྒ་བ་ནི་རྒ་བ་ཡི་རྒུད་པས་ཕྲད་པས་ཏེ། རྒ་བ་རྒ་བ་ཟེར་མཁན་ནི་ན་ཚོད་ཀྱི་གཞན་དུ་གཞན་དུ་འགྱུར་ཡོད་པ། ཉིན་རེ་ནས་ཉིན་རེ་ཡི་ན་ཚོད་ཀྱི་གཞན་དུ་གཞན་དུ་གཞན་དུ་འགྱུར་བ། རྒུད་པ་ཟེར་མཁན་ནི་ཕྲན་བུ་ན་ཚ་ཅིག་བྱུང་སོང་ན་དེ་ནི་ཤ་སྐམ་པགས་སྐམ་དེ་ནས་ལེམ་རྒྱུ་མ། འོ་དེ་འདྲ་ཅིག་ཡོད་པ་སྐད་དེ། ཨ་མདོ་དེ་དེ་འདྲ་ཅག་བྱེ་བ་མིའི་བསམ་པ་ཀུན་འདྲ་ལས་དེ་ནི་གལ་ཏེ། ན་སོང་ན་ལྟོ་ཆས་ཟ་མ་ཐུབ་ན་དེ་ནི་གལ་ཏེ་ཉི་མ་རེ་ལས་གལ་ཏེ་ཁེ་འོ་དེ་འདྲ་རྒུད་པ། གཟུགས་པོ་དཔེ་ཉམས་ནས། འོ་ཉམས་ནས་གལ་ཏེ་འོ་རྒུད་པ། རྒྱལ་པོ་ཆེན་པོ་རྒ་བ་ནི་དར་ལ་བབ་པ། འོ་རྒ་བའི་དོན་ཀུན་ནི་བས་རྒྱལ་པོ་ཆེན་པོ་རྒ་བ་ནི་དར་ལ་བབ་པ་འཇོམས་ཤིང་འོང། ན་བ་ནི། ནད་མེད་པ་འཇོམས་ཤིང་འོང། རྒུད་པ་ནི་ནི་གོ་ཕུན་ཚོགས་ཕུན་སུམ་ཚོགས་པ་ཐམས་ཅད་འཇོམས་ཤིང་འོང། ཕུན་སུམ་ཚོགས་པ་རང་ལ་དཔལ་འབྱོར་ཕུན་སུམ་ཚོགས་པ་དང་གང་ཡིན་ནས་གང་པོ་བཅོམ་ནས་འོང། འཆི་བ་ནི་སྲོག་འཇོམས་ཤིང་འོང་སྟེ། དེ་དག་ལ་ནི་མགྱོགས་པས་བྲོས་པའམ་སྟོབས་ཀྱིས་བཟློག་པའམ་ནོར་གྱིས་བཟློག་པའམ་རྫས་དང་སྔགས་དང་སྨན་རྣམས་ཀྱིས་བཟློག་པར་སླ་བ་མ་ཡིན་ནོ། ཞེས་སོ། བཟོ་བོ་ལྟ་སྟེ། འཆི་བ་ལ་སུ་གང་གིས་ཀྱང་བཟློག་ཏུ་མེད་པ་སོ། གཉིས་པ། ཚེ་ལ་སྣོན་པ་མེད་ཅིང་འབྲིད་བྱེད་བར་མ་ཆད་དུ་ཡོད་པས་ངེས་པར་འཆི་བ་བསམ་པ་ནི། ད་རང་གི་ཚེ་ལ་སྣོན་པ་བརྒྱབ་ཡག་མེད་པ་སྔ་མ་གོང་དུ་སྐྱེ་བ་ལས་ཀྱིས་ཚེ་ག་ཚོད་ཚེ་ཚད་ག་ཚོད་འཕངས་ཡོད་ན་དེ་རང་སྡོད་རྒྱུ་ལས་ཚེ་དེ་ལ་སྣོན་པ།

འདི་ནི། ཟས་འོག་གོ། ཟས་འོག་གི་བག་མ་བྱེད་དུ་ཡོད། ཉི་མ་རེ་རེ་ལ་ཟས་ཀྱི་ཡོད། ཞེས་ཕྱིའི་བག་མ་བྱེད་དུ། འདི་ཕྱིའི་བག་མ་བྱེད་དུ་ཡོད་དེ། ལོ་ཟླ་བ་སོང་ནས་རྫས། ཟླ་བ་ཡང་ཞག་སོང་བས་རྫས། ཞག་ཀྱང་ཉིན་མོ་དང་མཚན་མོ་སོང་བས་ཟད་དེ་སྤྱོད་འཇུག་ལས་ཚེ་འདི་རྟག་ཏུ་གོད་འགྱུར་ཞིང། སྣོན་པ་གུད་ནས་འོང་མེད་ན། འོ་ཡོང་མེད་ན་ས་སྣོན་པ་གུད་ནས་གུད་ཟེར་ན་ལོགས་སུ། ཧ་ཞུ་ཆེན་བགྱིས་ནས་ཚུར་ལོགས་སུ། འོ་ཡོང་ཡས་མེད་པས་སྣོན་པ་གུད་ནས་ཡོང་མེད་ན། བདག་ལྟ་འཆི་བར་ཅིས་མི་འགྱུར་ཞེས་སོ། དེ་ཡང་དཔེ་དུ་མའི་སྒོ་ནས་བསམས་ཏེ་ཚོམས་ལས། དཔེར་ན་ཐགས་ནི་དཔེར་ན་ཐགས་ནི་བརྐྱངས་པ་ལ་སྤུན་ནི་གང་དང་གང་བཅུག་པའི་སྤུན་གྱི་གཏིང་ལ་གཏུགས་པ་ལྟར་མི་རྣམས་སྲོག་ཀྱང་དེ་བཞིན་ནོ། དཔེ་ནི་དཔེར་ན་ཐགས་སྟེང་གི་སྤུན་སྟེང་གི་ཡོང་གི་བ་ཁོ་སྤུན་རེ་རེར་བཅུག་ནས་གཏིང་ལ་ནུ་རེ་རེར་བྱས་ནས་དེ་ནི་ཁོ།

དཔེར་ན་ངེས་པར་གསད་པ་དག་གོམ་པ་གང་དང་གང་འདོར་བས་གསད་པའི་དྲུང་དུ་བསྙེན་པ་ལྟར་ཉེ་རུ་ཉེ་རུ་ཕྱིན་པ། མི་རྣམས་སྲོག་ཀྱང་དེ་བཞིན་ནོ། ཆུ་ཀླུང་དྲག་ཏུ་འབབ་པའི་རྒྱུན། ལྡོག་པ་མེད་པ་ཇི་ལྟ་བ། ཆུ་ཀླུང་དྲག་ཏུ་བབས་པ་ཇི་ལྟ། དྲག་ཏུ་བབས་པ་ཇི་ལྟ་བུ་ཡོང་གི་ཡོད་ན་ཁོ་ལྡོག་ཡས་ཙམ་ཡོང་རྒྱུ་མ་མང། ད་ལྡོག་ཡས་མེད་པ་དེ་ཇི་ལྟ་བ་དེ་བཞིན་མི་ཡི་ཚེ་འགྲོ་བ་སླར་ནི་ལྡོག་པར་འགྱུར་བ་མེད་དཀའ་བ་ཉིད་དང། ཐུང་བ་དང་དེ་ཡང་སྡུག་བསྔལ་ལྡན་པ་དག་མྱུར་བ་ཁོ་ནར་འཇིག་འགྱུར་ཏེ། ཆུ་ལ་དབྱུག་གུས་བྲིས་པ་བཞིན་ཆུ་ལ།

འོ་དེ་བཞིན། ཞེས་དང་རྒྱ་ཆེར་རོལ་པ་ལས་ཀྱང་སྲིད་གསུམ་མི་རྟག་སྟོན་ཀའི་སྤྲིན་དང་འདྲ། སྲིད་གསུམ་མི་རྟག་རྒྱ་ཆེར་རོལ་པའི་མདོ་ནི་ཚིག་ནི་གནས་ཆེན་ཏེ་དྲི་བ་ཤོ་བའི་སྲིད་གསུམ་མི་རྟག་སྟོན་ཀའི་སྤྲིན་དང་སྟོན་ཀའི་སྤྲིན་མགྱོགས་མགྱོགས་སྟོན་ཀའི་སྤྲིན་ནུབ་པ། སྟོན་ཀའི་སྤྲིན་དང་འདྲའོ། སྟོན་ཀའི་སྤྲིན་དང་འདྲ།

དཔེ་དེ་ག་ལ་སྲིད་གསུམ་མི་རྟག་སྟོན་ཀའི་སྤྲིན་དང་འདྲ་གཅིག། འགྲོ་བའི་སྐྱེ་འཆི་གར་ལ་ལྟ་དང་མཚུངས། འགྲོ་བའི་ཚེ་འགྲོ་ནམ་མཁའི་གློག་འདྲ་སྟེ། རི་གཟར་འབབ་ཆུ་ལྟ་བུར་མྱུར་མགྱོགས་མྱུར་མགྱོགས་འགྲོ། ཞེས་སོ། གསོན་པའི་ཚེ་ཡང་ཆོས་བྱ་བའི་ལོང་མེད་པར་ངེས་པར་འཆི་བ། སེམས་པའི་ཚུལ་ནི་མངལ་འཇུག་ལས། དེ་ལས་ཀྱང་ཕྱེད་ནི་གཉིད་ཀྱིས་ཁེབས་སོ། ཟླ་བ་རེས་ལོ་ག་ཚོད་བར་ལོ་དྲུག་ཅུ། མང་ས་བརྒྱད་ཅུ་ལ་སྡོད་ལ་དབང་དུ་བྱས་ནས་བརྒྱད་ཅུ་ལ་ལོ་བརྒྱད་ཅུ་ཅིག་ལ་སྡོད་ལ་དབང་དུ་བྱ་རྒྱུ་ཡིན་ན་ཡང། ཕྱེད་ཀ་བཞི་བཅུ་ཐམ་པ་གཉིད་ཉལ་བསྡད་ཡོད།

མྱ་ངན་དང་སྨྲེ་སྔགས་འདོན་པ། སྡུག་བསྔལ་བ་དང་ཡིད་མི་བདེ་བ་དང། འཁྲུག་པ་རྣམས་ཀྱིས་གཙེས། ལུས་ལས་བྱུང་བའི་ད། འཁྲུག་པ་རྣམས་ཀྱིས་གཙེས། ལུས་ལས་བྱུང་བའི་ནད་རྣམ་པ་དུ་མས་དུ་མ་ལས། ནད་རྣམ་པ་དུ་མ་བརྒྱ་ཕྲག་དུ་མས་ཀྱང་གཙེས་སོ་ཞེས་དང། དེ་བྱས་སོ་ན།

ཀྱེ་མའོ་འཇིག་རྟེན་ཉོན་མོངས་དག། གནས་པ་མི་བརྟན་དགའ་མི་འགྱུར། ཀུ་མུ་ད་ཡི་དཔལ་འདི་ཡང། དྲན་པར་བྱ་བ་ཉིད་དུ་འགྱུར། ཀུ་མུ་ཀུ་མུ་ད་ཡི་ཀུ་མུ་མེ་ཏོག་ཀུ་མུ་དཱས་ནི་མེ་ཏོག། ཀུ་མུ་ཀུ་མུ་ད་ཡི་དང་པོ་མི་ག་འདི་སྤྲོས་པ་བཅུ་ཡོད་ན་ཡང་དག་འགྲོ་ཀུ་འགྲོ་ཀུ་མ། ཉམས་འགྲོ་གི་ཡོད་ཀྱི་པ་ཀོ་སྐམ་གི་ཡོད་ཀྱི་པ། དྲན་པར་བྱ་བ་ཉིད་དུ་འགྱུར། འགྲོ་བ་འདི་ལྟ་བུར་ནི་འགྲོ་བ་འདི་ལྟ་བུར་ནི་འཁོད་པ་ལ་སྐྱེ་བོ་འཇིགས་པ་མེད་པར་ངོ་མཚར་སྐྱེས། སྐྱེ་བོ་ད་རུང་འཇིགས་སྣང་བྲེད་སྣང་མེད་པར་ནུ་ཞེས་སྡོད་པ་དེ་ཡ་མཚན་པས་སོ་ངོ་མཚར་སྐྱེས། ལམ་རྣམས་ཐམས་ཅད་འཆི་བདག་གིས་བཀག། དོགས་པ་མེད་པར་རབ་ཏུ་དགའ་ཞིང་སྤྱོད། ན་དང་རྒ་དང་འཆི་བའི་གནོད་བྱེད་དགྲ། མཐུ་ཆེན་དགག་ཏུ་མི་ནུས་ཡོད་བཞིན་དུ། འཇིག་རྟེན་ཕ་རོལ་ཉམ་ངར་ངེས་འགྲོ་ན། སེམས་ཤེས་སུ་ཞིག་འདི་ལ་དགའ་བར་སེམས་སོ། ད་སེམས་ཤེས་ད་འཇིག་རྟེན་ཕ་རོལ་ཉམ་ང་བར་ངེས་བར་འགྲོ་བ་དེ་གང་པོ་དེ་འདྲ་ཅིག་ཡིན་ན་སེམས་ཡོད་མཁན་སེམས་ཡོད་མཁན་དེ་འདྲ་ཅིག་ཡིན་ན་དེ་ནི་ཚེ་འདི་ལ་དགའ་བར་བྱས་ནས་ག་ནས་སྡོད་ཐུབ། དགའ་བར་འདོད་ན་ཚེ་འདི་ལ་དགའ་བར་སེམས་ཞེས་དང། ཀ་ནི་ཀའི་སྤྲིང་ཡིག་ལས་ཀྱང། འཆི་བདག་བརྩེ་བ་མེད་པ་ཅན། སྐྱེས་རྩལ་དོན་མེད་གསོད་གྱུར་པ། གསོད་པ་མངོན་དུ་འོང་བཞིན་དུ་མཁས་པ་སུ་ཞིག་བག་རྐྱོང་སྤྱོད་ཟེར་ད་འཆི་བདག་ལ་བརྩེ་བ་མེད་པར་བྱེད། སྐྱེས་བུའི་རྩལ་སྐྱེས་རྩལ་དོན་མེད་གསོད་གྱུར་པ་དོན་དག་མེད་པར་གསོད་པར་གྱུར། གསོད་པ་མངོན་དུ་འོང་བཞིན་དུ་གསོད་པ་དེ་མངོན་དུ་འོང་བཞིན་དུ་མཁས་པ་སུ་ཞིག་གིས་བག་རྐྱོང་སྤྱོད། བག་རྐྱོང་མཁས་པ་སུ་ཞིག་བག་རྐྱོང་སྤྱོད། ད་བག་རྐྱོང་ད་བག་མེད་གཅིག་པའི་སོ་ད་ཅན་པོ་མེད་ན་ནི། ལས་ས་བག་རྐྱོང་ད་བག་མེད་ནི། འོ་བག་ཅན་གཅིག་པ་ཅན་པོ་མེད། དེ་བས་དཔག་ཆེན་བཟོད་མེད་དེས།

འབྲས་བུ་སྨིན་པ་ལྷུང་བཞིན་ཞེས་སོ། འོ་ད་འཆི་བའི་རྐྱེན་ནི་མདོ་ད་སྔོན་ཡོད་ལ་གང་པོར་ཡོད། འོ་ད་དེ་རང་སྐད་དེ་སྔོན་ཡོད། གཉིས་པ། འཆི་རྐྱེན་མང་ཞིང་གསོན་རྐྱེན་ཉུང་བའི་ཚུལ་བསམ་པ་ནི། རིན་ཆེན་འཕྲེང་བ་ལས།

བཤེས་སྤྲིང་ལས། ཚེ་ནི་གནོད་མང་རླུང་གིས་བཏབ་པ་བཞིན། སོ་ཐར་མི་ཚེ་ནི་གནོད་པ་མང་གནོད་མང་རླུང་གིས་བཏབ་པ་ཡི། ཆུ་ཡི་ཆུ་བུར་བས་ཀྱང་མི་རྟག་ན། དབུགས་རྔུབ་དབུགས་འབྱུང་གཉིད་ཀྱིས་ལོག་པ་ལས། སད་ཁོམ་གང་ལགས་དེ་ཀོ་ངོ་མཚར་ཆེ། ད་ནི་བཤེས་སྤྲིང་ཚིག་ནི་གནས་ཆེན་ཏེ་དྲི་བ་བྱོ། ཚེ་ནི་གནོད་པ་མང་རླུང་གིས་བཏབ་པ་ཡི་ཆུ་ཡི་ཆུ་བུ། ཆུ་ཡི་ཆུ་བུར་ཡིན་ན། རླུང་གི་ལྷགས་པ་ཅིག་བརྒྱབ་སོང་ན་ཡང་ཡ་གི་ཁམས་པ་ཆུ་ཡི་འབོག་གུ་ཡ་གཅིག་ཐོན་ཡང་རླུང་བརྒྱབ་པ་དང་མར་ཞིག་ཡང་རླུང་བརྒྱབ་པ་དང་ཐོན་འོ་ཆུ་བུར་དེ་འདྲ་ཡོད་པ་འོ་འདུག་སེ། དེ་བས་ཆུ་ཡི་ཆུ་བུར་བས་ཀྱང་མི་རྟག་ན། མི་རྟག་པ་དེ་འདྲ་ཅི་བས། དབུགས་རྔུབ་དབུགས་འབྱུང་གཉིད་ཀྱིས་ལོག་པ་ལས། དབུགས་རྔུབ་པ་དང་གཉིད་ལོག་བ་ནི་དབུགས་རྔུབ་པ་དང་དབུགས་ཕྱིར་བཏང་བ་དང་དེ་འདྲ་གི་དེ་ནི་དབུགས་རྔུབ་ཚར་ནས་ཕྱིར་བཏང་རྒྱུ་མ་བྱུང་བ་མ་ཤི་བར་སང་ལང་རྒྱུ་ལང་རྒྱུ་བྱུང་བ་དེ་ངོ་མཚར་ཆེ་འདོད་པས། སད་ཁོམ་གང་ལགས་དེ་ཀོ་ངོ་མཚར་ཆེ་ཟེར་དབུགས་གཅིག་གཉིད་ཉལ་ནས་ཚུར་ནང་ལ་རྔུབ་ཕྱི་ལ་བཏང་མ་ཐུབ་བ་དེ་འདྲ་གཅིག་ཕར་ཚུར་ལ་ལང་རྒྱུ་མ་བྱུང་བ། སད། སད་ནས་ཡང་སང་ལང་རྒྱུ་ཡོང་བ་དེ་ནི་ཤིན་ཏུ་ངོ་མཚར་ཆེ། སད་ཁོམ་གང་ལགས་དེ་ཀོ་ངོ་མཚར་ཆེ། ཞེས་དང། བཞི་བརྒྱ་པ་ལས་བཞི་བརྒྱ་པ་ལས་ཀྱང་ནུས་པ་མེད་པའི་འབྱུང། ནུས་པ་མེད་པའི་འབྱུང་ཀུན་ལ་ཚོགས་པ་ཞེས་བྱ་སྐྱེ་འགྱུར་ཏེ། འགལ་བ། འགལ་བ་རྣམས་ལ་བདེའོ་ཞེས་ཞེས་སོགས་དང་ཟེར་ད་ནུས་པ་མེད་པ་འབྱུང་བ་བཞི་ཚོགས་ནི་འབྱུང་བ་བཞི་ཚོགས་ནི་ཚོགས་པ་ཚོགས་པ་ཞེས་བྱ་སྐྱེ་འགྱུར་ཏེ་དེ་ལ་སྐྱེ་བ་དང་ད་དེ་ལ་འགལ་བ་རྣམས་ལ་བདེའོ་ཞེས་འབྱུང་བ་ནང་ཕན་ཚུན་འཁྲུགས་ནས་འགལ་བ་ཡོད་ད་ཡོད་དེ་ཚོ་ལ་ད་བདེ་བ་ཡིན་བསམ་སང་དེ་འདྲ་བདེ་ཞེས་ཞེས་སོགས་དང། འཇིག་རྟེན་རིན་ཆེན་ཕྲེང་བ་འདི། འཆི་བའི་རྐྱེན་ནི་མང་བ་སྟེ། གསོན་པའི་རྐྱེན་ནི་ཉུང་ཤས་གཅིག། དེ་དག་རྣམས་ཀྱང་འཆི་བའི་ཡང། གསོན་པའི་རྐྱེན་དེ་ཚོ་ཡང་འཆི་བའི་རྐྱེན་འགྲོ་གི་ཡོད་པ། དེ་དག་རྣམས་ཀྱང་འཆི་བའི་ཡང། དེ་བས་རྟག་ཏུ་ཆོས་མཛོད་ཅིག་ཅེས་སོ།

ས་དང་ལྷུན་པོ་རྒྱ་མཚོ་ཉི་མ་བདུན་འབར་བས་བསྲེགས་པའི་ལུས་ཅན་དེ་དག་ཀྱང་ཐལ་བར་ཡང་ནི་ལུས་པར་མི་འགྱུར་ན་ཤིན་ཏུ་ཉམ་ཆུང་མི་ལྟ་སྨོས་ཅི་འཚལ། དེ་ནས་ས་དང་རི་བྲག་ལྷུན་པོ་རྒྱ་མཚོ་ལྟ་བུ་བསྐལ་པ་འཇིག་དུས་ཀྱི་ཉི་མ་བདུན་ཤར་དུས་ན། བསྐལ་པ་འཇིག་དུས་ཀྱི་ཉི་མ་བདུན་ཤར་དུས་ན།

སྨྱུར་ཏེ་མཛོད་དམ་པའི་ཆོས་ལ་ལམ་རྒྱུ་མ་འབད་བརྩོན་བྱེད། སྨྱུར་ཏེ་ཟེར་སོང་ན་ལེ་ལོ་མ་འཇོག་དེ་མ་ཐག་ཏུ། དེ་བྱེད། དེང་སང་དེང་སང་དེང་དེང་སང་དེང་ནི་འདི་བྱ་ཞེས། བྱ་བ་མི་ལ། བྱ་བ་མི་ལ་བཟང་པོ་མིན། དེང་སང་བྱས། དེང་སང་ཟེར་ད་སང་བྱས་གནངས་བྱས་ཟེར་མཁན་དེ་ཚོ་ཡིན་པས།

ད། གསུམ་པ། འཆི་བའི་ཚེ་ད་གིན་ཡང་རང་ལས་མི་ཚིག་གི་ནི་རང་ནོ། མི་སྟོངས་པ་ཟེར་མཁན་ནི་མི་ཕན་མི་ཕན་པ་ཟེར་མཁན་དེ་རང་ཡིན་གྱི། བརྡ་ཅིག་བརྡ་རྙིང་པ་ཅན་སུ་ནོ་གོ། གསུམ་པ། འཆི་བའི་ཚེ་ཆོས་མ་གཏོགས་གཞན་གང་གིས་ཀྱང་མི་སྟོངས་པར་བསམ་པ་ནི། ཆོས་མི་སྟོངས་པ། གཞན་གང་གིས་ཀྱང་མི་སྟོངས་པ། གཞན་གང་གིས་ཀྱང་མི་ཕན་པར་བསམ་པ།

ཁྱོད་ནི་ཡོངས་སུ་བཏང་གྱུར་པས། གསར་པའི་ལས་དང་རྗེས་འབྲེལ་ཞིང། འཆི་བདག་གིས་ནི་དྲངས་པ་ན། དགེ་དང་སྡིག་པ་མ་གཏོགས་པ། འགྲོ་བ་ཐམས་ཅད་ཕྱིར་ལོག་ནས།

འཆི་བདག་གིས་དྲངས་པ་ན་དགེ་དང་དགེ་བ་དང་སྡིག་པ་མ་གཏོགས། དགེ་བ་དང་སྡིག་པ་རྗེས་སུ་ཡོང་གི་ཡིན་པས། དེ་མ་གཏོགས་པ། འགྲོ་བ་ཐམས་ཅད་ཕྱིར་ལོག་ནས་འགའ་ཡང་ཁྱོད་རྗེས་མི་འབྲང་བ་ཡོང་གི་མིན་པས་སོ། མཁྱེན་པར་མཛོད་ལ་ལེགས་པར་སྤྱོད་ཅེས་དང། ཤྲཱི། ཤྲཱི། ཛ་ག་ཏ་མི་ཏྲས་ཀྱང། ཛ་ག་ཏ་མི་ཏྲས་ཀྱང། ལྷ་ཅིག་ཇི་ལྟར་ཁྱོད་འབྱོར་ཀྱང། ལྷ་ཅིག་ཇི་ལྟར་ཁྱོད་འབྱོར་ཀྱང། གཤེགས་ནས་འཇིག་རྟེན་གཞན་བཞུད་ཚེ། མྱ་ངན་ཐང་ལ།

ལྷ་གཅིག་ཇི་ལྟར་ཁྱོད་དེ་ནི་འབྱོར་པ་ཆེ་ན་ཡང། གཤེགས་ནས་འཇིག་རྟེན་གཞན་ཞིག་འཇིག་རྟེན་གཞན་ལ་ཞུ་ཡི་ནི་འགས་འགྲོ་དུས་ཙེ་ན་མ་འཆི་ལ་འགྲོ་དུས་ཙེ་ན་དེ་ནི་མྱ་ངམ་ཐང་ལ་དགྲ་ཡིས་བཅོམ་པ་ནང་བཞིན་གཅིག་པུར་འགྲོ་དུས་ཙེ་ན་རང་སྲས་ཁྲིད་རྒྱུ་ཡས་མེད་བཙུན་མོ་ཁྲིད་རྒྱུ་ཡས་མེད་ན་བཟའ་ཡང་ཁུར་ཡས་མེད་བཤེས་ཡང་ཁྲིད་ཡས་མེད་རྒྱལ་སྲིད་ཡང་ཁུར་ཡས་མེད།

གཞན་ཅི་སྨོས་ཞེས་གསུངས་པ་ལྟར་ཐ་མ་གི་རྒྱལ་པོའི་མིང་མཚན་ཙམ་གྱིས་ཡང་ཕོངས། དེ་ནི་འགྲོ་གི་ཡོད་ན་གཞན་ཤོད་མ་དགོས་པས། ཞེས་གསུངས་པ་ལྟར་བསམ་པའི་མཐར། སྤྱིར་འཆི་བ་ནི་ངེས། ནམ་འཆི་ལ་ནི་ཆ་མི་འདུག།

ཆོས་ཀྱི་ནང་ནས་ཀྱང་ཚིག་དག་ཆོས་ཀྱི་ནང་ནས་གང་སྒྲུབ་དགོས་པ་ཟེར་ན་བྱང་ཆུབ་ཀྱི་སེམས་བསྒོམ་པ་ནི་རབ་གཙོ་བོར་གྱུར་པ། རབ་གཙོ་བོར་གྱུར་པའོ་སྙམ་དུ་ངེས་པར་བྱས་ནས་དེ་ཐམས་ཅད་བྱང་ཆུབ་ཀྱི་སེམས་སྦྱོང་བའི་ཡན་ལག་ཏུ་བྱའོ། འཆི་བ་མི་རྟག་པར་བསམ་པ་དེ་བྱང་ཆུབ་ཀྱི་སེམས་སྦྱོང་བའི་ཡན་ལག་ཏུ་བྱའོ། དལ་འབྱོར་རྙེད་དཀའ་དེ་བྱང་ཆུབ་ཀྱི་སེམས་སྦྱོང་བའི་ཡན་ལག་ཏུ་བྱ། གསུམ་པ་ལས་དང་འབྲས་བུ་སེམས་པ་ནི་ལས་འབྲས་སེམས་པ་ནི། ཨ་འདི་ན་ཚོ་སྐྱེས་བུ་ཆུང་ངུའི་ཆོས་སྐོར་རྐྱང་པས། གསུམ་པ་ལས་དང་འབྲས་བུ་སེམས་པ་ནི་དེ་ཡང་འཆི་བའི་འོག་ཏུ་ཅང་ཅང་མེད་དུ་མི་འགྲོ་བར་སྐྱེ་བ་ཕྱིར་བླང་དགོས།

དེ་དག་ཏུ་སྐྱེ་བ་ལ་དེ་དག་ཏུ་སྐྱེ་བ་ལ་རང་དབང་མེད་ཅིང་ལས་ཀྱི་གཞན་དབང་ཅན་ཡིན་པའི་ཕྱིར། ལས་ནི་ལས་དཀར་ནག་གཉིས་ཀྱི་འདོར་ལེན་ཚུལ་བཞིན་དུ་བྱ་བ་ལ་འབད་པར་རིགས་ལ། དེ་ལ་བཞི་ལས། ད་ནི་ལས་ངེས་པ། ལས་འབྲས་ཀྱི་སྐོར་ལ་ཡིན་ན་ལས་ངེས་པ། ལས། འཕེལ་ཆེ་བ་ལས་མ་བྱས་པ་དང་མི་འཕྲད་པ་བྱས་པ་ཆུད་མི་ཟ་བཞི་པོ་ནི། འོ་ད་བཞི་པོ་ནི་གནད་ཆེ་ཤོས་ཡོད་པས་དེ་ལ་བཞི་ལས། ལས། ལས་ངེས་པའི་ཚུལ་སེམས་པ་ནི། བདེ་སྡུག་ཕྲ་རགས་ཐམས་ཅད་དགེ་སྡིག་གི་རྗེས་སུ་བྱེད་དེ། བདེ་བ་དང་སྡུག་བསྔལ་ཕྲ་རགས། རགས་པ་དང་ཕྲ་མོ་དང་ཕྲ་བུ་ག་འདྲ་ཅིག་ཡིན་ན་ཡང། དགེ་སྡིག་གི་རྗེས་སུ་བྱེད། དགེ་བ་སྡིག་པའི་རྗེས་སུ་བྱེད་པ་མ་ངེས་པ་མེད། དེ་ཡིན་ཏེ་རིན་ཆེན་འཕྲེང་བ་འདི། ལམ་རིམ་ཆེན་མོ་འདི་ནང་ན་གསུངས་ཡོད། ལམ་རིམ་ཆེན་མོ་འདི་ཆུང་བ་གང་པོ། རིན་ཆེན་ཕྲེང་བ་མགོན་པོ་ཀླུ་སྒྲུབ་གཞུང་དྲངས། རིན་ཆེན་ཕྲེང་བ་འདི། མི་དགེ་བ་ལས་སྡུག་བསྔལ་ཀུན། དེ་བཞིན་ངན་འགྲོ་ཐམས་ཅད་དོ། དགེ་ལས་བདེ་འགྲོ་ཐམས་ཅད་དང། སྐྱེ་བ་ཀུན་ཏུ་བདེ་བ་དག་ཞེས་གསུངས་སོ། ལས་ངེས་པ། ལས་ངེས་པ། ཟེར་མཁན་དེ། མི་དགེ་བ་ལས་སྡུག་བསྔལ་ཡོང་རྒྱུ་ཁོ་ན་མ་གཏོགས་པ་ལས་མི་དགེ་བ་ལས་བདེ་བ་ཡོང་ཡས་རྩ་ནས་མེད། མི་དགེ་བ་ལས་ངན་འགྲོ་ཡོང་རྒྱུ་ཁོ་ན་ལས་མི་དགེ་བ་ལས་བདེ་འགྲོ་ཡོང་རྒྱུ་མེད། ལས་ངེས་པ། དགེ་ལས་བདེ་འགྲོ་ཐམས་ཅད་དང་དགེ་བ་ལས་བདེ་འགྲོ་དང་བདེ་འགྲོ་དང་བདེ་བ་ཡོང་རྒྱུ་ལས། དགེ་བ་ལས་མི་དགེ་བ་དང་ངན་འགྲོ་ཡོང་རྒྱུ་མེད་པས།

འབྲས་བུ་བདེ་སྡུག་ཆེས་ཆེ་བ་འབྱུང་བ་ཡོད་དེ་ཚོམས་ལས་སྡིག་པ་ཆུང་ངུ་བྱས་པས་ཀྱང་འཇིག་རྟེན་ཕ་རོལ་འཇིགས་ཆེན་དང་ཕུང་ཁྲོལ་ཆེན་པོ་བྱེད་འགྱུར་ཏེ་ཁོང་པར་སོང་བའི་དུག་བཞིན་ནོ། བསོད་ནམས་ཆུང་ངུ་བྱས་པས་ཀྱང་འཇིག་རྟེན་ཕ་རོལ་བདེ་ཆེན་འདྲེན། དོན་ཆེན་དག་ཀྱང་བྱེད་འགྱུར་ཏེ་འབྲུ་རྣམས་ཕུན་ཚོགས་སྨིན་པ་བཞིན་ཞེས་དང། ཡང་དེ་ཉིད་ལས། མཁའ་ལ་བྱ་དག་ལྡིང་བ་ཡི། གྲིབ་མ་ལྷན་ཅིག་འགྲོ་བ་བཞིན། ལེགས་པར་བྱས་དང་ཉེས་པར་སྤྱད། དེ་དག་འགྲོ་བའི་རྗེས་སུ་འབྲང། ཇི་ལྟར་ལམ་རྒྱགས་ཉུང་བ་དག། ལམ་ཞུགས་སྡུག་བསྔལ་འགྲོ་བ་ལྟར། དེ་བཞིན་ལས་བཟང་མ་བྱས་པའི་སེམས་ཅན་དག་ནི་ངན་འགྲོར་འགྲོ། ཇི་ལྟར་ལམ་རྒྱགས་མང་བདོག་པ་ལམ་ཞུགས་བདེ་དང་བདེ་བར་འགྲོ་བ་ལྟར། དེ་བཞིན་ལས་བཟང་བྱས་པ་ཡི་སེམས་ཅན་དག་ནི་བདེ་འགྲོར་འགྲོ་ཞེས་དང། སྡིག་པ་ཤིན་ཏུ་ཆུང་ངུའང་མི་གནོད་སྙམ་དུ་བརྙས་མི་བྱ། ཆུ་ཡི་ཐིགས་པ་ཆུ་ཡི་ཐིགས་པ་བསགས་པས་ཀྱང་སྣོད་ཆེན་ཁད་ཀྱིས་གང་བར་འགྱུར། ཞེས་དང། ཡང། སྡིག་པ་ཆུང་བྱས་བདག་ཉིད་ཀྱི། ཕྱི་བཞིན་མི་འོང་མ་སེམས་ཤིག། ཆུ་ཡི་ཐིགས་པ་ལྷུང་བ་ཡིས། སྣོད་ཆེན་གང་བ་ཇི་བཞིན་དུ། ཅུང་ཟད་བསགས་པའི་སྡིག་པས་ཀྱང་བྱིས་པ་རབ་ཏུ་གང་བར་འགྱུར། སྡིག་པ་ལ་སྦྱར་ན་སྡིག་པ་ཆུང་བྱ་བ་དང། སྡིག་པ་ཤིན་ཏུ་ཆུང་ངུ་བྱ་བ་དང། སྡིག་པ་ཉུང་ངུ་བྱ་བ་དང། དེ་འདྲ་ག་འདྲ་ཅིག་ཡིན་ན་ཡང། ཕྱི་བཞིན་མི་འོང་མ་བསམ་བྱས། ཆུ་ཡི་ཐིགས་པ་ལྷུང་བ་ཡིས་སྣོད་ཆེན་གང་ཆུ་ཡི་ཐིགས་པ་བསགས་ནས་སྣོད་ཆེན་པོ་དེ་འདྲ་ཁེངས་ཀྱི་འདུག།

དགེ་སློང་ཅིག་ལ་སྤྲེའུ་ལྟ་བུ་ནོ་ཞེ་ན་ཁ་ནས་སྤྲེའུ་ལྟ་བུ་ཟེར་ཁ་ནས་སྤྲེའུ་ལྟ་བུ་ཟེར་དེ་འདྲ་ཅིག་ཚིག་ངན་སྨྲས་ཅི་སྨྲས་ཡོད་ན་ཚིག་དབུ་མ་ཡོད་གོ་ནི་ནས་ཁ་ནས་སྤྲེའུ་ཟེར་གྱི་ཅི་རང་བས་སྐད་ཆ་ཆུང་ཆུང་ཅིག་ལ་བཤད་མོ། དགེ་སློང་ལྔ་བརྒྱ་སྤྲེའུའི་སྐྱེ་བ་ལེན་དགོས།

སྟོན་པས་ཚོགས། གྲངས་མེད་བསགས་པའི་འབྲས་བུ་ལ། ལོངས་སྤྱོད་པ་རྣམས་ཀྱིས་ཀྱང་དེའི། རྒྱུ་ཐམས་ཅད་བསགས་མི་དགོས་ཀྱང། ཆ་གཅིག་བསགས་དགོས་པ་བཞིན་ནོ། འོ་རེད་ཚོལ། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་ནས་བསྐལ་ཆེན་གྲངས་མེད་གསུམ་དུ་ཚོགས་བསགས་ནས་འབྲས་བུ་ལ་ལོངས་སྤྱོད་པ་རྣམས་ཀྱིས་ཀྱང་དེའི་རྒྱུ་ཐམས་ཅད་འོ་རེད་བསགས་མི་དགོས་ཀྱང་ཆ་གཅིག་བསགས་ཡོད།

ཡིད་ཆེས་བརྟན་པོ་མ་བྱུང་ན་དེ་ནི་བ་ནི་ཚོའི་ཆ་བཞི་པོར་འགྲོ་རྒྱུ་བ་ཡ་རང་ངེས་ན་དེ་ནི་བ་ནི་ཚོ་ལ་གེ་མོ་བ་ནི་དེ་རང་བས་བཞི་པ་ལས་བྱས་པ་ཆུད་མི་ཟ་བའི་ཚུལ་སེམས་པ་ནི་ཁྱད་པར་འཕགས་བསྟོད་ལས་བྲམ་ཟེ་རྣམས་ཀྱིས་དགེ་སྡིག་དག་བྱིན་པ་ལེན་བཞིན་འཕོ་བར་སྨྲ། ཁྱོད་ཀྱིས་བྱས་ཆུད་མི་ཟ་དང། མ་བྱས་པ་དང་ཕྲད་མི་ཕྲད་མིན་གསུངས། ཞེས་དང། ཁྱད་པར་འཕགས་བསྟོད། ཞེས་དང། ཏིང་ངེ་འཛིན་གྱི་རྒྱལ་པོ་ལས་སངས་རྒྱས་བཅོམ་ལྡན་འདས་རང་ཏིང་ངེ་འཛིན་གྱི་རྒྱལ་པོ་ལས་ཀྱང། དེ་ཡང་བྱས་ནས་རེག་པར་མི་འགྱུར་མིན། གཞན་གྱིས་བྱས་པ་ཚོར་བར་འགྱུར་བའང་མེད། ཞེས་དང་ནི་ཟབ་པོ་འགྲེལ་པ་རྣམས་ཀྱི། འདིང་འདི་འདྲ་བའི་ཚིག་སྨྲོས། དེ་ཡང་བྱས་ནས་རེག་པར་མི་འགྱུར་མིན། བྱས་ཕྱིན་ཆད་ལ་འབྲས་བུ་ཧཱུྃ་བྷཱུ་ཀུ་མི་རེག་པ་ཟེར་རྩ་ནས་མིན། རེག་རྒྱུ་རང་པས། གཞན་གྱིས་བྱས་པ་ཚོར་བར་འགྱུར་མ་ཡིན། གཞན་གྱིས་བྱས་པ་འུ་རེ་ཐུ་ཡེ་ཉིད་རྩ་ནས་མིན། རང་གིས་མ་བྱས་པ་ཇི་འདྲ་རྩ་ནས་རང་མིན།

རྣམས་ལ་ནི་འབྲས་བུ་དག་ཏུ་འགྱུར་བ་ཉིད། བསྐལ་པ་བརྒྱར་དེ་འདྲའི། བསྐལ་པ་བརྒྱར་ཕྱིན་ན་ཡང་ཆུད་ཟོས་ལ་རྩ་ནས་འགྲོ་གི་མིན་པས་ཚོགས་ཤིང་དུས་ལ་བབ་པ་ན་འབྲས་བུ་ཉིད་དུ་སྨིན་པར་འགྱུར་ཟེར་བ་བས་རྙེད་ན་ལུས་ཅན་རྣམས་ལ་ནི་འབྲས་བུ་དག་ཏུ་འགྱུར་བ་ཉིད་ཞེས་སོ། ཁོ་རང་རྒྱུ་ཚོགས་འཕེལ་ནས་རྒྱུ་ཚོགས་ཚོགས་ནས་དུས་ལ་བབ་ན་འབྲས་བུ་མྱོང་འགྱུར་རམ། ཞེས་སོ། དེ་ལྟར་ལས་ངེས། ལས་ངེས་འཕེལ་ཆེ་མ་བྱས་པ་དང་མི་འཕྲད་བྱས་པ་ཆུད་མི་ཟ་བའི་ཚུལ་རྣམས་ལེགས་པར་ངེས་ནས་ནག་པོའི་ལས་ལམ་རྣམས་ཀུན་སློང། ཚུན་ཆད་ནས་འགོག་ཅིང་ནག་པོའི་ལས་ལམ་དེ་འདྲ་སྐྱེ་ཡོང་གི་ན་བློ་རང་སྐྱེ་དུས་ཙམ་ནས་ཀྱང་འགོག་ཅིང་དཀར་པོའི་དགེ་བའི་ལས་ལ་འབད་པར་བྱ་དགོས་ལ། དགེ་བའི་ལས་ཀྱི་ནང་ནས་ཀྱང་བྱང་ཆུབ་ཀྱི་སེམས་རིན་པོ་ཆེ་སྦྱོང་བ་ནི་དོན་རབ་མཆོག་ཏུ་གྱུར་པའོ་སྙམ་དུ་བསམ་ནས། འདི་ཐམས་ཅད་བྱང་ཆུབ་ཀྱི་སེམས་སྦྱོང་བའི་ཡན་ལག་ཏུ་འགྱུར་བར་བྱའོ།

སྡུག་བསྔལ་སྡུག་བསྔལ་གསུམ་བཞི་དྲུག་བརྒྱད་བསམ་པ་ཡོད་པ་ད་རང་ཚོ་ལ་ད་འདི་ནི་གཙོ་བོ་ནི་སྡུག་བསྔལ་དྲུག་བསམ་པ་དགོས་པས། དང་པོ་ངེས་པ་མེད་པའི་ཉེས་དམིགས་སེམས་པ་ནི་འཁོར་བ་ན་འཁོར་བའི་ཚེ་དགྲ་གཉེན་ཕན་ཚུན་འགྱུར་བར་ཤེས་ནས་འཁོར་བའི་ཆོས་ལ་བློ་གཏད་བྱ་ས་གང་ཡང་མེད་པར། བལྟས་ལ་སྐྱོ་བར་བྱ་སྟེ་བཤེས་སྤྲིང་ལས། ཕ་ནི་བུ་ཉིད་མ་ནི་ཆུང་མ་ཉིད། སྐྱེ་བོ་དགྲར་གྱུར་པ་ཡང་བཤེས་ཉིད་དང། བཟློག་པ་ཉིད་དུ་མཆི་བས་དེ་སླད་དུ་འཁོར་བ་དག་ན་ངེས་པ་འགའ་མ་མཆིས་ཞེས་དང་ད་ནི་བཤེས་སྤྲིང་གཅིག་ནི་རང་ལ་སྐྱེ་བ་སྔ་མའི་ཕ་དེ་ད་ལྟའི་བུ་ཉིད་ལ་འགྱུར་སྐྱེ་བ་སྔ་མའི་མ་དེ་ད་ལྟའི་ཆུང་མ་ཉིད་ལ་འགྱུར་བ། སྐྱེ་བ་སྔ་མའི་དགྲར་གྱུར་པ་དེ་ད་ལྟའི་བཤེས་གཉེན་ལ་གྲོགས་མཆེད་ལ་གྲོགས་པོ་ལ་འབྱུང་བ་ཐུགས་སུ་འགྱུར་བ་བས། ལྡོག་པ་དེ་བཞིན་མཆི་བས་ཡང་དེ་ནང་བཞིན་བྱས་ན་ལྡོག་པ་ནི་དེ་ལས་ལྡོག་པ། དེ་ལས་ལྡོག་པ་ནི། སྐྱེ་བ་སྔ་མའི་དགྲ་ནི་ཡང་ད་ལྟའི་བུ་ཉིད་ལ་འགྱུར་བ། ཆུང་མ་ནི་མ་ལ་འགྱུར་བ། ཆུང་མ་མ་ལ་འགྱུར་བ། གཉེན་དེ་དགྲ་རུ་འགྱུར་བ། བཤེས་དེ་དགྲ་རུ་འགྱུར་བ། ཨོ་ཧ། བཟློག་ནས་ཨོ་དེ་འདྲ་ཡིན་པ། འཁོར་བ་དག་ན་ངེས་པ་འགའ་མ་མཆིས་ཞེས་དང། དཔུང་བཟང་གིས་ཞུས་པ་ལས་རེ་ཞིག་གཅིག་ན་དགྲ་ཡང་མཛའ་བོར་འགྱུར། མཛའ་བོ་ཡང་ནི་དེ་བཞིན་དགྲར་འགྱུར་ཏེ། དེ་བཞིན་ཁ་ཅིག་ལ་ནི་བར་མར་འགྱུར། བར་མ་དེ་ཉིད་ཀྱང་ནི་དགྲ་བོར་འགྱུར། དེ་བཞིན་མཛའ་བཤེས་འགྱུར་བར་རིག་ནས་ནི། བློ་གྲོས་ལྡན་པས་ནམ་ཡང་ཆགས་མི་བྱ། གཉེན་ལ་དགའ་བའི་སེམས་ཀྱི་རྣམ་རྟོག་དག།

ངེས་པ་མེད་པའི་ཚུལ་བསམ་པ་དེ་ཚེ། ངེས་པ་མེད་པའི་ཚུལ་བསམ་པ་གོ། བསླབ་པའི། དེ་ནས་གཉིས་པ་ངོམས་མི་ཤེས་པ་ངོམས་པ་མེད་པའི་ཉེས་དམིགས་ངོམས་པ་མེད་པའི་ཉེས་དམིགས་སེམས་པ་ནི་བཤེས་སྤྲིང་ལས་རེ་རེས་རྒྱ་མཚོ་བཞི་ལས་ལྷག་པ་ཡི་འོ་མ་འཐུངས་ཏེ་ད་དུང་སོ་སོ་ཡི་སྐྱེ་བོའི་རྗེས་སུ་འབྲང་བའི་འཁོར་བ་པས་དེ་བས་ཆེས་མང་ཉིད་ཅིག་བཏུང་འཚལ་ལོ་ཞེས་གསུངས་ཏེ་འདི་ནི་མཚོན་པ་ཙམ་མོ། སོ་ད། ཨེ། རེ་རེ། སེམས་ཅན་རེ་རེ་སོ་སོ་སོ་ལ་སེམས་ཅན་རེ་རེ། ཨེ། རྒྱ་མཚོ་བཞི་ལས་ལྷག་པའི་སེམས་ཅན་གཞན་གྱི་འོ་མ་དེ་བཏུང་ཚར་བས་འོ་མ།

བསྟེན་ཀྱང་ཞི་བར་མི་འགྱུར་དེ་ཉིད་འདྲ་བར་ནི་འདོད་པ་རྣམས་ལ་ཆགས་པའང་མཁྱེན་པར་མཛོད། མེ་ལ་བརྟེན་སེམས་ཞི་གི་མོ་ཞི་རྒྱུ་བཞག་སྡུག་རུ་གུ་འདུག། ཞེས་དང་ཕར་ཕྱིན་བསྡུས་པ་ལས་འདོད་པ་དེ་དག་ཐོབ་པ་དང། ཉིན་གཅིག་བཞིན་དུ་བསྟེན་པ་དང་མང་དུ་སྤྱད་པས་མི་ངོམས་ན། དེ་ལས་ནད་ཆེན་གང་ཞིག་ཡོད། ས་དེ་ལས་ནད་ཆེན་གང་ཞིག་ཡོད། ཅེས་འདོད་ཡོན་ལ་ཇི་ཙམ་སྤྱད་ཀྱང་ངོམས་པ་མེད་པར་གསུངས་ལ། ས་ད་དེའི་འདོད་ཡོན་ལ་ཇི་ཙམ་ངོམས་པ་མེད་པ་ད་དེ་རིང་ཁ་སང་མུ་རེ་ཐོང་ཐོང་བས།
ངོམས་པ་མེད་པ་ཟེར་ན་ད་ཆོག་ཤེས་མེད་པ་ཟེར། ཆོག་ཤེས་མེད་པ།

འོངས་པའི་ཚོགས་སྒོ་སྐམ། ཚོགས་སྒོ་སྐམ་དུས་ཚོད་ནི་མི་ཚོགས་གཞན་ལས་ད་གེ་རེ་བྱེད་འཇུ་ཟིན་པའི་སྤྲུལ་པ་དེ་འདྲ་གི་བྱ་དེ་འདྲ་གི་ཁུ་ནི་ཆུ་གཞན་ལ་བསྐྱར་ནང་དོན་དུས་ཚོད་ནི་དེ་ནི་ལུང་པའི་མི་ལུང་པའི་དེ་འདྲ་ཡིན་ནི་རོལ་པ་ཁུ་ལ་འཐུང་དུས་ཚོད་ཨ་ཙི་རོལ་པ་ཡག་གི་སྙན་ལ་ལ་ད་ཡེ་འདྲེ་སི་མི་ཚོ་ཁུ་འབྲུག་གི་བྱ་བ་དང་ང་ཁུ་ར་མཉམ་པའི་གདན་འདྲེན་ཞུ་བ་པས་ཁ་ཁོས་དེ་ནི།

ལ་ཁྲག་དེ་འདྲ་ཡོད་རེད་ས་ཆགས་པ་དེ། ངོམས་མི་ཤེས་པ་འདི་ལ་འདི་ཟེར་ན་འགྲིག་རེད་དཔེ་བརྒྱབ་ན་དང་པོ་དཔེ་བཞག་ན་བཅུ་བྱུང་ན་གི་འདོད་པ་གང་བ་འདྲ་བྱས་འོང་བས། ཡང་ཁོ་བཅོ་ལྔ་དགོས་རེད་ཡང་ཉི་ཤུ་དགོས་རེད་ཡང་སུམ་ཅུ་དགོས་རེད་ད་དེ་འདྲས་ཀྱིས་ཀྱང་མང་རུ་མང་རུ་མང་རུ་མང་རུ་བསྐོར་ནས། དེ་རང་བས། བྱུང་བ་འདི་གི་འདོད་པ་གང་བ་སོ་རོ་ཅིག་ཁྱོན་ནས་མ་བྱུང་བ་འདི་འདི་རང་བར་བ། འོ་དེ་རང་བས། དེ་རང་བས། ཕར་ཕྱིན་བསྡུས་པ་ལས་འདོད་པ་དེ་དག་ཐོབ་པ་དང་ཉིན་གཅིག་བཞིན་དུ་མང་དུ་སྤྱད་པས་མི་ངོམས་ན་དེ་བས་ནད་ཆེན་གང་ཞིག་ཡོད་ཅེས་འདོད་ཡོན་ལ་ཇི་ཙམ་སྤྱད་ཀྱང་ངོམས་པ་མེད་པར་གསུངས་ལ། ཁྱད་པར་དུ་མྱ་ངན་བསལ་བ་ལས་གསུངས་པ་ལྟར་བསམས་ན་ནི་ཤིན་ཏུ་སྐྱོ་བར་འགྱུར་ཏེ། ཡང་དང་ཡང་དུ་དམྱལ་བ་ན་ཡང་དང་ཡང་དུ་དམྱལ་བ་ན། ཟངས་ཞུན་བསྐོལ་བ་གང་འཐུངས་པ། རྒྱ་མཚོའི་ནང་གི་ཆུ་ལ་ཡང་དེ་ཡི་ཚད་ཙམ་ཡོད་མ་ཡིན། ཁྱི་དང་ཕག་ཏུ་གྱུར་པ་ན་མི་གཙང་བ་ནི་ཟས་ཟོས་པ་རི་ཡི་རྒྱལ་པོ་ལྷུན་པོ་ཡི་ཚད་ལས་ཤིན་ཏུ་ལྷག་པར་གྱུར། མཛའ་བཤེས་རབ་ཏུ་བྲལ་བ་ཡིས་འཁོར་བའི། གནས་སུ་གང་ངུས་པ། ཡང་མཛའ་བཤེས་རབ་ཏུ་བཙས་འདྲ་ལྷ་ཚོ་གྲོངས་ནས་ཡང་ངུས། ང་ཡོད། དེ་འདྲ་ངུས་པ། མིག་གི་མཆི་མའི་ཐིགས་པ་ཡི་སྣོད་དུ། རྒྱ་མཚོའང་རུང་མ་ཡིན་ཕན་ཚུན་དག་ཏུ་རྩོད་པའི་ཕྱིར་མགོ

འགེངས། ཞེས་གསུངས་པ་ལྟར་སྲིད་པའི་ཕུན་ཚོགས་ཇི་སྙེད་ཇི་སྙེད་ཐོབ་ཀྱང་བསླུས་པ་དང་ད་དུང་མ་འབད་ན་དེ་ལྟར་འགྱུར་བའི་ཚུལ། བསམ་ལ་སྐྱོ་བར་སྐྱོ་བར་བྱ་སྟེ་དགེ་བའི་བཤེས་གཉེན་གསང་ཕུ་བའི་ཞལ་ནས། ད་གདོད་འཁོར་བ་འདིར། གན་བུབ་མང་པོ་ཞིག་བྱ་དགོས་པ། ད་རུང་ཡིན་ན། འཁོར་བ་འདིར་གན་བུབ་མང་པོ་ཟེར་ན་གན་ལ་འགྲོ་ཡས་དང་མར་བུབ་པ་ལ་སོགས་པ་དེ་འདྲ་མང་པོ་ཡོང་གི་རེད། ད་རུང་ཡས་འཁོར་བ་ད་རུང་ཡས་འཁོར་བ་ནས་ཐར་བར་མ་བྱས་ན། ད་དུ་ཚེ་རབས་སྔ་རབས་སྔ་མ་ལས་དེ་འདྲ་བྱས་ཚར་ཡོད་པ་དེ་ད་རུང་ཡས་གན་བུབ་ཟེར་ན་དང་གན་བ་ཟེར་ན་དང་བྱ་བྲག་པ་དང་བུབ་པ་ཟེར་ན་མ་གང་སོགས་པ་རྒུད་པ། འོ་དེ་འདྲ་ད་རུང་ཡིན་ན་མང་གི་ཡོང་གི་རེད། གན་བུབ་ཞིག་བྱ་དགོས་པ་འདི་འདི་ཉམས་ལ་རེ་མ་བབ་གསུངས་པ་འདི་ཉམས་ལ་རེ་མ་བབ་གསུངས་པ་ལྟ་བུའི་བློ་སྣ་མ་སྐྱེས་ཀྱི་བར་དུ་བསྒོམ་པའོ། འོ་དེ་མ་སྐྱེས་བར་དུ་དེ་ནི་འཁོར་བ་སྐྱོ་ཤས་དང་ངེས་པ་མེད་པ་དེ་ཚོ་བསམ་དགོས་པས། གསུམ་པ་ད་ལུས་ཡང་དང་ཡང་དུ་འདོར་བའི་ཉེས་དམིགས། སེམས་ཅན་རེ་རེས་ཀྱང་ལུས་བླངས་ནས་དོར་བའི་རུས་པ་མ་གོད་ན། རུས་པ་དེ་མ་གོད་པ་ཟེར་ན་ད་གང་པ་མ་རུལ་བ་འདི་བསྡད་ཡོད་ན་ལྷུན་པོ་ལས་ཀྱང་རིང་བ་མང་བ་ཡོད་པས་རུས་པ། ཨོ། སེམས་ཅན་རེ་རེའི་ལུས་བླངས་ནས་དོར་བའི་རུས་པ་ཁོ། བླངས། ད་མི་མིས་གསོད་པ་ཡོད་བསྡད་པ་ལས་ད་རུས་པ་མང་ཡོད་ཟེར་གྱི། ཨོ་རུས་པ་མང་ཡོད་ཟེར་བ་རུས་པ་ཁོ་རེད་ཨོ། གལ་ཏེ། ཁོ་རུས་པ་ཁོ། མ་གོད་པ་ཟེར་སོང་ན་ད། རུས་པ་ཁོ་ད་གང་ཟག་པ་མ་རུལ་བ་བསྡད་ཡོད་ན་རི་རྒྱལ་ལྷུན་པོ་ལས་ཆེ། མ་ལྷུན་པོ་ལས་ཀྱང་མང་སྟེ་རེ་རེའི་བདག་ཉིད་རུས་པའི་ཕུང་པོ་ནི།
ལྷུན་པོ་མཉམ་པ་སྙེད་ཅིག་འདས་གྱུར་ཏེ་ཞེས་སོ། བཞི་པ་ཡང་དང་ཡང་དུ་ཉིང་མཚམས་སྦྱོར་བའི་ཉེས་དམིགས་ནི། མ་ཡི་ཐུག་མཐའ་རྒྱ་ཤུག་ཚི་གུ་ཙམ། རིལ་བུར་བགྲངས་ཀྱང་ས་ཡིས་ལང་མི་འགྱུར་ཞེས་དང། མ་ཡི་ཐུག་མཐའ། མ་ཡི་ཐུག་མཐའ། རང་གི།

རིལ་བུ་ཐོགས་ཏེ་འདི་ནི་བདག་གི་མའོ། འདི་ནི་བདག་གི་མའི་མའོ་ཞེས་འདོར་བར་བྱས་ན་དགེ་སློང་དག་ས་ཆེན་པོ་འདིའི་འཇིམ་པ་ནི་ཆེས་སྔ་བར་ཟད་པར་འགྱུར་གྱི། མི་རྣམས་ཀྱི་མ་བརྒྱུད་ནི་དེ་ལྟར་མ་ཡིན་ནོ་ཞེས་གསུངས་སོ། པའི་ཚ་མ་ཟ་བའོ། ད་དེ་རྒྱབ་རྣམ་པར་དྲངས་ཡོང་གི།

ཉེས་དམིགས་བསམ་པ་ནི་བཤེས་སྤྲིང་དུ་བརྒྱ་བྱིན་འཇིག་རྟེན་མཆོད་འོས་གྱུར་ནས་ནི་ལས་ཀྱི་དབང་གིས། ལས་ཀྱི་དབང་གིས་ཕྱིར་ཡང་ས་སྟེང་ལྷུང། བརྒྱ་བྱིན་ལྟ་བུ། བརྒྱ་བྱིན་ལྟ་བུ་འཇིག་རྟེན་གྱི་མཆོད་འོས་སུ་གྱུར་པ་དེ་འདྲ་ཅིག་གྱུར་ན་ཡང། དེའི་ལས་ཀྱི་བསོད་ནམས་ཀྱི་ལས་རྫོགས་ཕྱིན་ཆད་ལ་ཡང་མར་ལྷུང་བ་དེ་འདྲ་ཡོད་པས། འཁོར་ལོས་སྒྱུར་རྒྱལ། ཉིད་དུ་གྱུར་ནས་ཀྱང། འཁོར་བ་དག་ཏུ་ཡང་བྲན་ཉིད་དུ་འགྱུར། སྐབས་ཅིག་ལ་ཡང་འཁོར་ལོས་སྒྱུར་བའི་རྒྱལ་པོ་ཆེ་དེ་འདྲ་བྱས་ན་ཡང། ད་ཡང་ཁོའི་བསོད་ནམས་ཟད་ཚར་དུས་ཙ་ན་མ་ནི་ཡ། བྲན་གྱི་བྲན་ལ་འགྱུར་གྱི་ཡོད། མཐོ་རིས་བུ་མོའི་ནུ་མ་རྐེད་པ་ལ་རེག་པའི་བདེ་བ་ཡུན་རིང་མྱོང་ནས་སླར་དམྱལ་བར

ཨོ་ས་ད་དེ་གི་མཐོ་རིས་བུ་མོ་བུ་མོས་འབྲོངས་ཤིང་དགའ་བ་དང། མཐོ་རིས་ཀྱི་བུ་མོ་ལྷའི་གི་བུ་མོ་དང་མཉམ་དུ་དེ་ནི་གྲོང་ཆེ་བྱས་ནས་བདེ་བ་སེ་གི་འབྲོངས་སེ་གི་ནི་འབྲོངས་ཤིང་དགའ་བ་དང་རྣམ་པར་མཛེས་ཚལ་སོན་པར་རྩེས་ནས་ཡང་སླར་འདབ་མ་རལ་གྲི་རལ་གྲི་འདབ་མ་རལ་གྲི་འདྲ།

ལྷ་ཡུལ་སྒྲོལ་ཁྲི་བཅིངས་འགྲོལ་ཆེན་པོ་དང་ཚང་མས་ཁྲག་འདྲ་བདེ་བ་ཐོབ་ནས་སླར་ན་མི་མེད་བུད་ཤིང་འགྱུར་བ་ཡི་སྡུག་བསྔལ་རྒྱུན་མི་ཆད་པ་བདེ་མཚར་ལོ། ཉི་མ་ཟླ་བ་མིའི་ཐོབ་རང་ལུས་ཀྱིས་བོད་ཀྱི་འཇིག་རྟེན་མཐའ་དག་སྣང་བྱས་ཀྱང་སླར་ཡང་མུན་ནག་སྨག་ཏུ་ཕྱིན་གྱུར་ནས་རང་གི་ལག་པ་བརྐྱང་བའང་མཐོང་མི་འགྱུར་ཟེར་རང་གི་ལག་པ་བརྐྱངས་བསྐུམ་བྱ་བ་དེ་ཡང་མཐོང་མི་འགྱུར་དུད་འགྲོའི་གནས་དེ་འདྲ་ལ་སྐྱེ་འདུག་ཟེར་ཡང་མཐོང་མི་འགྱུར་ཞེས་དང། འདུལ་བ་ལུང་ལས་ཀྱང་བསགས་པ་ཀུན་གྱི་མཐའ་འཛད་ཅིང་མཐོན་པོ་ཀུན་གྱི་མཐོན་པོ་ཀུན་གྱི་མཐའ་ལ་ལྷུང

གཅིག་པུ་ཉི་མ་ཟླ་བས་མི་བརྫི་བའི། མུན་ནག་མཐའ་ཡས་ནང་དུ་འཇུག་འཚལ་ལོ་ཞེས་སོ། དེ་ལྟར་དྲུག་གིས་ད་ནི་གྲོགས་ལ་ངེས་པ་མེད་པ་ངེས་པ་མེད་པའི་ཉེས་དམིགས་བསམ་པ་ནི། དེ་ལྟར་ནོངས་པར་དེ་ལྟར་ནོངས་པར་གྲོགས་ངེས་པ་མེད་པ་གྲོགས་ངེས་པ་མེད་པ།

ད་ནི་ལས་དེ་འདྲ་ཅིག་ནུབ་པ་རྣམ་གསུམ་མ་མའི་རྣ་བ་རབ་ཤེས་ཤིག་གིས་གཅིག་པུ་ཉི་མ་ཟླ་བས་མི་བརྫི་བའི་མི་སྣ་མཐའ་ཡས་སྣང་དུ་འཇུག་ས་རེད་སོ་དེ་ལྟར་མདོ་སྔགས་དྲུག། མདོ་སྔགས་གྲོགས་པོ་ནི་འབྲུ་སྣ་གསུམ་དུ་བསྡུས་ཏེ་འཁོར་བ་ལ་ཡིད་བརྟན་བྱ་ས་མེད་པ། ཡིད་བརྟན་བྱ་ས་མེད་ལ། དེའི་བདེ་བ་ལ་ཇི་ཙམ་སྤྱད་ཀྱང་ངོམས་པའི་མཐའ་མེད་པ། ཐོག་མ་མེད་པ་ནས་ཞུགས་པའོ། ཐོག་མ་མེད་པ་ནས་ཞུགས་པའོ། གསུམ་དུ་འདུ་སྟེ་གོང་དུ་དྲུག་པོ་དེ་གསུམ་དུ་འདུ་སྟེ་འཁོར་བ་ལ་ཡིད་བརྟན་བྱ་ས་མེད་པ། དེའི་བདེ་བ་ལ་ཇི་ཙམ་སྤྱད་ཀྱང་ངོམས་པའི་མཐའ་མེད་པ། ཐོག་མ་མེད་པ་ནས་ཞུགས་པའོ། དང་པོ་ལ་བཞི་ད་དང་པོ་ལ། དང་པོ་འཁོར་བ་ལ་ཡིད་བརྟན་བྱ་ས་མེད་པ་དང་པོ་ལ་བཞི་ལས་ལུས་ཐོབ་པ་ལ་ཡིད་བརྟན་མི་རུང་བ་ནི་ཡང་དང་ཡང་དུ་ལུས་འདོར་དགོས་པའོ། ཕན་གནོད་བྱེད་པ་ལ་ཡིད་བརྟན་མི་རུང་བ་ནི་ངེས་པ་མེད་པའོ། ཕུན་སུམ་ཚོགས་པ་ལ་ཡིད་བརྟན་མི་རུང་བ་ནི་མཐོ་དམན་དུ་འགྱུར་བའོ། གྲོགས་ལ་ཡིད་བརྟན་མི་རུང་བ་ནི་གྲོགས་མེད་པར་འགྲོ་བའོ། ཇི་སྐད་དུ་ཡིན་པས་ངོམས་པའི་མཐའ་མེད་པ། གསུམ་པ་ནི་ཡང་ཡང་ཉིང་མཚམས་སྦྱོར་བ་སྟེ་སྐྱེ་བ་བརྒྱུད་པའི་མཐའ་མི་མངོན་པའོ།

མདོ་སྔགས་ད་ནི་མདོ་སྔགས་དེ་ཡིན་པས་མདོ་སྔགས་རྒྱས་པར་གྲུབ། ཁྱད་པར་འདོད་པས་འཕོངས་དང་འཆི་བ་དང་ན་དང་དགའ་སོགས་སྡུག་བསྔལ་དུ་མ་ཡི་འབྱུང་གནས་འཁོར་བ་འདི་ལ་སྐྱོ་མཛད་ཅིང་ཞེས་གསུངས་པ་ལྟར་མདོ་སྔགས་རྒྱས་བསམ་པའོ། མདོ་སྔགས་རྒྱས་བསམ་པ།

གསུམ་པ། འོ་དེ། ཞེས་གསུངས་པ་དང་སྡུག་བསྔལ་བརྒྱད་བསམ་པ་དང་སྡུག་བསྔལ་གསུམ་བསམ་པའི་ཚུལ་གྱིས་འཁོར་བ་སྤྱི་དང་བྱེ་བྲག་གི། འཁོར་བ་སྤྱི་དང་བྱེ་བྲག་རིགས་དྲུག་སོ་སོའི་སྡུག་བསྔལ་རྣམས་བསམ་པར་བྱ་སྟེ་སྒོ་མང་པོ་ནས། བསམ་ན། འཁོར་བའི་ཉེས་དམིགས་མཐོང་བའི་བློ་སྣ་སྒོ་དུ་མ་ནས་སྐྱེ། ཀུན་སློང་དྲག་པོས་བསམ་ན་ཤུགས་དྲག་སྐྱེ། ཡུན་རིང་པོར་བསམ་ན་འཁོར་བའི་ཉེས་དམིགས་མཐོང་བའི་བློ་རྒྱུན་རིང་སྐྱེ་བར་འགྱུར་ཏེ། དེ་ལྟར་འཁོར་བའི་ཉེས་དམིགས་མཐོང་ནས་དེ་ལས་ངེས་པར་འབྱུང་བའི་བློ་སྐྱེས་པའི་ཚེ། འཁོར་བ་ལས་གྲོལ་ཏེ་ཐར་པར་བགྲོད་པའི་ལམ་རྣམས་ཀྱི་ནང་ནས་ཀྱང་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ནི་གཙོ་བོ་རབ་མཆོག་ཏུ་གྱུར་པར་ཤེས་པར་བྱས་ནས་བྱང་ཆུབ་ཀྱི་སེམས་སྦྱོང་བའི་ཡན་ལག་ཏུ་འགྱུར་བར་བྱའོ།

དངོས་གཞི་བྱང་ཆུབ་ཀྱི་སེམས་རིན་པོ་ཆེ་སྦྱོང་བའི་ཚུལ་ལ་གཉིས། ཀུན་རྫོབ་བྱང་ཆུབ་ཀྱི་སེམས་སྦྱོང་བའི་རིམ་པ། དོན་དམ་བྱང་ཆུབ་སེམས། བྱང་ཆུབ་ཀྱི་སེམས་སྦྱོང་བའི་རིམ་པའོ། དང་པོ་ལ། ཐེག་ཆེན་འཇུག་སྒོ། སེམས་བསྐྱེད་ཁོ་ནར་བསྟན་པ། སེམས་སྦྱོང་བའི་རིམ་པ། དངོས་བཤད་པའོ། ས་དང་པོ་ནི་དེ་ལྟར་ཐེག་པ་ཆེན་པོ་ལ་འཇུག་དགོས་ན་འཇུག་པའི་སྒོ་གང་ནས་ཡིན་སྙམ་ན་དེ་ལ་རྒྱལ་བས་ཕ་རོལ་ཏུ་ཕྱིན་པའི་ཐེག་པ་ཆེན་པོ་དང་གསང་སྔགས་ཀྱི་ཐེག་པ་ཆེན་པོ་གཉིས་གསུངས་ཀྱི་དེ་ལས་གཞན་པའི་ཐེག་པ་ཆེན་པོ་ནི་མེད་དོ། དེ་གཉིས་གང་གི་སྒོར་གྱུར་ན་ཡང་འཇུག་སྒོ་ནི་བྱང་ཆུབ་ཀྱི་སེམས་ཁོ་ན་ཡིན་ཏེ། དེ་རྒྱུད་ལ་ནམ་སྐྱེས་པ་ན་གཞན་གང་ཡང་མ་སྐྱེས་ཀྱང་ཐེག་པ་ཆེན་པོར་འཇོག་པ་ཡིན། དེ་དང་ནམ་བྲལ་ན་སྟོང་པ་ཉིད་ཀྱི་རྟོགས་པ་ལ་སོགས་པའི་ཡོན་ཏན་ཅི་ཡོད་ཀྱང་ཉན་ཐོས་ལ་སོགས་པའི་སར་ལྷུང་ཞིང་ཐེག་པ་ཆེན་པོ་ལས་ཉམས་པར་གྱུར་བ་ཉམས་པར་ཐེག་པ་ཆེན་པོའི་གཞུང་དུ་མ་ནས་གསུངས་ཤིང། རིགས་པས་ཀྱང་འགྲུབ་པ་ཡིན་ནོ། དེས་ན་དང་པོར། ཐེག་ཆེན་ཐེག་ཆེན་པར་ཚུད་པ་ལ་ཡང་སེམས་དེ་སྐྱེས་པ་ཙམ་གྱིས་ཐེག་ཆེན་ལ་ཚུད་པ་ལ་ཡང་སེམས་དེ་སྐྱེས་པ་ཙམ་གྱིས་འཇོག་ལ། ཕྱིས་ཐེག་པ་ཆེན་པོའི་ནང་ནས་ཐོན་པ་ཡང་དེ་དང་བྲལ་བ་ཙམ་གྱིས་འཇོག་པས་ན། ཐེག་ཆེན་པ་ནི་སེམས་དེ་ཡོད་མེད་ཀྱི་རྗེས་སུ་འགྲོ་ལྡོག་བྱེད་དོ། དེ་ལྟར་ཡང་སྤྱོད་འཇུག་ལས་བྱང་ཆུབ་སེམས་སྐྱེས་གྱུར་ན་སྐད་ཅིག་གིས་འཁོར་བའི་བཙོན་རར་བསྡམས་པའི་ཉམ་ཐག་རྣམས། བདེ་གཤེགས་རྣམས་ཀྱི་སྲས་ཞེས་བརྗོད་བྱ་ཞིང་ཟེར། འོ་དེ་ཁོའི་བྱང་ཆུབ་ཀྱི་སེམས་རིན་པོ་ཆེ་དེ་དུས་སྐད་ཅིག་མ་གཅིག་ལས་དེ་མ་ཐག་ཏུ་སྐྱེ་བ་ཡིན་ན་འཁོར་བའི་བཙོན་རར་ཉམ་ཐག་པའི་སེམས་ཅན་དུད་འགྲོ་ཁྱི་དེ་འདྲ་གི་ཉམ་ཐག་པའི་དེ་འདྲ་ཡིན་ན་ཡང་ཉམ་ཐག་པ་ཡིན་ནའི་མིང་ལ་བདེ་གཤེགས་རྣམས་ཀྱི་སྲས་འོ་མིང་དེ་འདྲ་ཅིག་ཐོབ་པས་བདེ་གཤེགས་རྣམས་ཀྱི་སྲས་ཞེས་བརྗོད་བྱ་ཞིང་ཞེས་དང། དེ་རིང་སངས་རྒྱས་རིགས་སུ་སྐྱེས་སངས་རྒྱས་སྲས་སུ་ད་གྱུར་ཏོ་ཞེས་སེམས་བསྐྱེད་མ་ཐག་ཏུ་རྒྱལ་བའི་སྲས་སུ་འགྲོ་བར་གསུངས་ལ། འཕགས་པ། བྱམས་པའི་རྣམ་པར་ཐར་པ་ལས་ཀྱང་རིགས་ཀྱི་བུ་འདི་ལྟ་སྟེ་དཔེར་ན་རྡོ་རྗེ་རིན་པོ་ཆེ་ཆག་ཀྱང་གསེར་གྱི་རྒྱན་གསེར་གྱི་རྒྱན་ཁྱད་པར་དུ་འཕགས་པ་ཐམས་ཅད་ཟིལ་གྱིས། རྡོ་རྗེ་རིན་པོ་ཆེའི་མིང་ཡང་མི་འདོར་ལ་དབུལ་བ་ཐམས་ཅད་ཀྱང་རྣམ་པར་བཟློག་གོ་རིགས་ཀྱི་བུ་དེ་བཞིན་དུ་ཐམས་ཅད་མཁྱེན་པར་སེམས་བསྐྱེད་པའི་རྡོ་རྗེ་རིན་པོ་ཆེ་ནི་ནན་ཏན་དང་བྲལ་ན་ཡང་ནན་ཏན་དང་བྲལ་ན་ཡང་ཟེར་མཁན་ནི་སྤྱོད་པ་དང་བྲལ་ན་ཡང་ཟེར་མཁན་སྤྱོད་པས་སྨོན་པ་སེམས་བསྐྱེད། སྨོན་པ་སེམས་བསྐྱེད་ཡོད། སྨོན་པ་སེམས་བསྐྱེད་འཇུག་པ་སེམས་བསྐྱེད་མ་སྐྱེས། སྤྱོད་པ་དང་བྲལ་ན་ཡང་ཟེར་གྱི་ཡོད། རིན་པོ་ཆེ་ནན་ཏན་དང་བྲལ་ཡང་ཉན་ཐོས་དང་རང་སངས་རྒྱས་ཀྱི་ཡོན་ཏན་གྱི་གསེར་གྱི་རྒྱན་ཐམས་ཅད་ཟིལ་གྱིས་གནོན་ཅིང་བྱང་ཆུབ་སེམས་དཔའི་མིང་ཡང་མི་འདོར་ལ་འཁོར་བའི་དབུལ་བ་ཐམས་ཅད་ཀྱང་རྣམ་པར་བཟློག་གོ་ཞེས་སྤྱོད་པ་ལ་མ་བསླབས་ཀྱང་གསུངས་འདུག་པ་ལས་སྤྱོད་པ་ལ་མ་བསླབས་ཀྱང་སེམས་དེ་ཡོད་ན་བྱང་ཆུབ་སེམས་དཔར་གསུངས་པ་དང། མགོན་པོ་ཀླུ་སྒྲུབ་ཀྱིས་ཀྱང་བདག་ཉིད་དང་ནི་འཇིག་རྟེན་འདི་བླ་མེད་བྱང་ཆུབ་ཐོབ་འདོད་ན་དེ་ཡི་རྩ་བ་བྱང་ཆུབ་སེམས་རི་དབང་རྒྱལ་པོ་ལྟར་བརྟན

ལག་ན་རྡོ་རྗེས་སྨྲས་པ་འཇམ་དཔལ། གང་དག་བྱང་ཆུབ་ཀྱི་སེམས་བསྒོམ་པ་ལ་ཞུགས་པ་དང། གང་གི་ཚེ་དེ་དག་བྱང་ཆུབ་ཀྱི་སེམས་གྲུབ་པར་གྱུར་པ་དེའི་ཚེ། འཇམ་དཔལ། བྱང་ཆུབ་སེམས་དཔའི་སྤྱོད་པ་གསང་སྔགས་ཀྱི་སྒོ། སྤྱོད་པའི་བྱང་ཆུབ་སེམས་དཔའ་དེ་དག་ཡེ་ཤེས་ཆེན་པོར་དབང་བསྐུར་བའི་གཟུངས་སྔགས་ཀྱི་དཀྱིལ་འཁོར་དུ་གཞུག་པར་བྱ་ཡི། གང་དག་གི་བྱང་ཆུབ་ཀྱི་སེམས་རྫོགས་པར་མ་གྱུར་པ་དེ་དག་ནི་གཞུག་པར་མི་བྱ། གཞུག་པར་མི་བྱ་སྟེ་དེ་དག་ནི་དཀྱིལ་འཁོར་ལྟར་ཡང་མི་གཞུག་གོ། དེ་དག་ལ་ནི་ཕྱག་རྒྱ་དང།

སྲུང་བས་སྲུང་བས་ཕ་ལྟ་བུའོ། དོན་དམ་པར་ཡང་དོན་ཐམས་ཅད་དོན་ཐམས་ཅད་ཡང་དག་པར་སྒྲུབ་པས་ཡིད་བཞིན་གྱི་ནོར་བུའི་རྒྱལ་པོ་ལྟ་བུའོ། བསམ་པ་ཐམས་ཅད་ཡོངས་སུ་རྫོགས་པར་བྱེད་པས་བུམ་པ་བཟང་པོ་ལྟ་བུའོ། ཉོན་མོངས་པའི་དགྲ་ཕམ་པར་བྱེད་པས་མདུང་ཐུང་ལྟ་བུའོ། ཚུལ་བཞིན་མ་ཡིན་པའི་ཡིད་ལ་བྱེད་པ་འགོག་པའི་གོ་ཆ་ལྟ་བུའོ། ཉོན་མོངས་པའི་མགོ་ལྟུང་བར་བྱེད་པའི་རལ་གྲི་ལྟ་བུའོ། ཉོན་མོངས་པའི་ཤིང་གཅོད་པའི་སྟ་རེ་ལྟ་བུའོ། འཚེ་བ་ཐམས་ཅད་ལས་སྐྱོབ་པའི་མཚོན་ཆ་ལྟ་བུའོ། འཁོར་བའི་ཆུའི་ནང་ན་གནས་པ། སྟེང་དུ་འབྱིན་པས་མཆིལ་པ་ལྟ་བུ། སྒྲིབ་པ་དང་ཁེབས་པའི་རྩ་བ་ཐམས་ཅད་རྣམ་པར་འཐོར་བར་བྱེད་པའི་རླུང་གི་དཀྱིལ་འཁོར་ལྟ་བུ། བྱང་ཆུབ་སེམས་དཔའི་སྤྱོད་པ་དང་སྨོན་ལམ་ཐམས་ཅད་བསྡུས་པའི་ཕྱིར་མདོར་བསྟན་པ་མདོར་བསྟན་པ་ལྟ་བུ། ལྷ་དང་མི་དང་ལྷ་མ་ཡིན་དུ་བཅས་པའི་འཇིག་རྟེན་གྱི་མཆོད་པའི་མཆོད་རྟེན་ལྟ་བུའོ། རིགས་ཀྱི་བུ་དེ་ལྟར་བྱང་ཆུབ་ཀྱི་སེམས་ནི། ཡོན་ཏན་དེ་དག་དང་ཡོན་ཏན་གྱི་བྱེ་བྲག་ཚད་མེད་པ་གཞན་དང་ཡང་ལྡན་ནོ་ཞེས་གསུངས་པ་ལྟར་ད་སྡོང་པོ་བཀོད་པའི་མདོ་ལ་ད་མ་འགའ་ཞིག་ནོ། ཞེས་གསུངས་པ་ལྟར་རྫོགས་པའི་བྱང་སངས་རྒྱས་ཀྱི་གོ་འཕང་སྒྲུབ་པར་བྱེད་པའི་ཐེག་པ་ཆེན་པོར་འཇུག་པར་བྱེད་པའི་སྒོ་ཐུན་མོང་མ་ཡིན་པ་གང་རྒྱུད་ལ་འཁྲུངས་ན་སྔར་བསགས་ཀྱི་ལས་ཀྱི་སྡིག་པ་སྒྲིབ་པ་ཐམས་ཅད་སྲེག་པར་བྱེད། སྡུག་བསྔལ་དང་འཇིགས་པ་ཐམས་ཅད་ལས་སྐྱོབ་པར་བྱེད། མངོན་མཐོ་དང་ངེས་ལེགས་ཀྱི་འབྲས་བུ་ཐམས་ཅད་ཟད་མི་ཤེས་པ་སྦྱིན་པར་བྱེད། གསུང་རབ་རྒྱ་མཚོ་བསྲུབས་པ་ལས་བྱུང་བའི་མར་གྱི་ཉིང་ཁུ་ལྟ་བུ་སངས་རྒྱས་སུ་བགྲོད་པའི་རྒྱུ་ཐུན་མོང་མ་ཡིན་པའི་ཉེར་ལེན་ས་བོན

སྤྱིར་དལ་འབྱོར་ཐོབ་ནས་དམ་པའི་ཆོས་སྒྲུབ་ཏུ་ཡོད་པ་སྐལ་བ་དང་ལྡན་པ། ཁྱད་པར་དུ་ཐེག་པ་ཆེན་པོའི་བྱང་ཆུབ་ཀྱི་སེམས་ཉམས་སུ་བླང་དུ་ཡོད་པ་ནི་བདག་གིས་རྙེད་པ་ལེགས་པར་རྙེད་དོ་སྙམ་ནས་ངེས་པ་ཤུགས་དྲག་སྐྱེས་པ་ནི་གལ་ཆེའོ། སྲི་ད་བྱེད་འགྲོས་སུ་ཐེག་ཆེན།

ཨེ། བྱང་ཆུབ་སེམས་ཀྱི་བསོད་ནམས་གང་དེ་ལ་གལ་ཏེ་གཟུགས་མཆིས་ན། ནམ་མཁའི་ཁམས་ནི་ཀུན་གང་སྟེ་དེ་ནི་དེ་བས་ལྷག་པར་འགྱུར། གང་གཱའི་བྱེ་མའི་གྲངས་སྙེད་ཀྱི་སངས་རྒྱས་ཞིང་རྣམས་མི་གང་གིས་རིན་ཆེན་དག་གིས་གྲངས་ནི་ཀུན་བཀང་སྟེ། ཀུན་བཀང་སྟེ་འཇིག་རྟེན་མགོན་ལ་ཕུལ་བ་བས

གཉིས་པ་སེམས་སྦྱོང་བའི་རིམ་པ་ཉིད་བཤད་པ་ལ་ཀུན་རྫོབ་བྱང་ཆུབ་ཀྱི་སེམས་སྦྱོང་དངོས་ཀྱི་གདམས་པ་དེའི་ཡན་ལག་གི་གདམས་པ་དང་པོ་ལ་གཉིས་གཞན་དོན་དོན་གཉེར་གྱི་བྱང་ཆུབ་ཀྱི་སེམས་སྦྱོང་བའི་རིམ་པ་བྱང་ཆུབ་དོན་གཉེར་གྱི་བྱང་ཆུབ་ཀྱི་སེམས་སྦྱོང་བའི་རིམ་པ་དང་པོ་ལ་གཉིས་སྐྱོན་ཡོན་གྱི་སྒོ་ནས་བདག་གཞན་བརྗེ་བར་བསམ་པ་གཞན་དོན་དོན་གཉེར་གྱི་བྱང་ཆུབ་ཀྱི་སེམས་སྦྱོང་བ་དངོས། དང་པོ་ནི་སྤྱིར་ཤིང་རྟ་ཆེན་པོ་དག་གིས་བྱང་ཆུབ་ཀྱི་སེམས་སྦྱོང་ལ་གཞན་དོན་དོན་གཉེར་དང་བྱང་ཆུབ་དོན་གཉེར་གཉིས་སུ་འབྱེད་ཅིང་དང་པོ་ལ་དོན་བྱ་ཡུལ་གྱི་སེམས་ཅན་དེ། སྡུག་པ་ཕངས་པ་ཡིད་དུ་འོང་སྡུག་པ་ཕངས་པ་ཡིད་འོང་གི་རྣམ་པ་ཅན་དུ་མཐོང་བ་དགོས་པ་ནི་མཚུངས་ལ། དེ་གང་གིས་བསྒྲུབ་པ་ནི་རྒྱུ་འབྲས་བདུན་མའི་སྒོ་ནས་ཁྲིད་པའི་ཚེ། གཉེན་ཕྱོགས་ལ་གཉེན་ཕྱོགས་ལ་ཡིད་འོང། དགྲ་ཕྱོགས་ལ་ཡིད་མི་འོང་བར་མ་ལ་བཏང་སྙོམས་ཀྱི་བློ་སྐྱེ་བར་མཐོང་ནས། སེམས་ཅན་ཐམས་ཅད་གཉེན་དུ་བསྒོམ་པ་ཡིན་ལ་སྔོན་ལ་གཉེན་དུ་བསྒོམ་པ་ཡིན་གོ། ཡོད་གང་ཟག་དབང་ཡིད་འོང་གི་བྱམས་པ། དབང་ཡིད་འོང་བྱམས་པ་ཡིན་པ་སེམས་ཅན་ཐམས་ཅད་གཉེན་དུ་བསྒོམ་པ། གཉེན་གྱི་མཐར་ཐུག་པ་མ་ཡིན་པས་མར་ཤེས་པ་དྲིན་དྲན་པ་བྱས་པ་གཟོ་བ་གསུམ་བསྒོམ་པའི་སྒོ་ནས་ཡིད་འོང་གི་རྣམ་པ་ཅན་དུ་སྒྲུབ་པའོ། འཕགས་པ་ཞི་བ་ལྷའི་གཞུང་ལ་བརྟེན་ནས་སྦྱོང་བའི་ཕྱོགས་ལ་རང་གཅེས་པར་འཛིན་པའི་ཉེས་དམིགས་སྒོ་དུ་མ་ནས་བསམ་སྟེ། སུན་དབྱུང་ཞིང་གཞན་གཅེས་པར་འཛིན་པའི་ཕན་ཡོན་སྒོ་དུ་མ་ནས་བསམ་སྟེ། དོན་བྱ་ཡུལ་སེམས་ཅན་ཕངས་ཤིང་སྡུག་པ་ཡིད་འོང་གི་རྣམ་པ་ཅན་དུ་སྒྲུབ་པ་ཡིན་ལ། རྒྱལ་སྲས་ཆེན་པོ་འཆད་ཀ་བའི་བྱང་ཆུབ་སེམས་སྦྱོང་གི་ཚུལ་ནི་ཕྱི་མ་ལ་བརྟེན་པ་ཡིན། མགོན་པོ་ཞི་བ་ལྷ་འཕགས་པ་ཞི་བ་ལྷའི་གཞུང་ལ་བརྟེན་ནས་སེམས་སྦྱོང་བའི་ཚུལ་དེ་ལ་བརྟེན་པ་ཡིན། གཞན་བྱང་ཆུབ་ཀྱི་སེམས་སྦྱོང་བའི་ཚུལ་དེ་ལ་གཉིས་ཡོད།

གཞན་གཅེས་འཛིན་གྱི་ཕན་ཡོན་བསམ་པའི་སྒོ་ནས་ཉམས་སུ་བླང་བྱར་བསྟན་པ་དང་པོ་ནི། ལེ་ལན་ཐམས་ཅད་གཅིག་ལ་བདའ་ཞེས་གསུངས་ཏེ། བློ་སྦྱོང་དོན་བདུན་མའི་རྩ་བ་བ་ནི། ལེ་ལན་ཐམས་ཅད་གཅིག་ལ་བདའ་ཞེས་གསུངས་ཏེ། རང་ཅག་སེམས་ཅན་རྣམས། སྡུག་བསྔལ་མི་འདོད་པ་སྡུག་བསྔལ་མི་འདོད་པ་ཐོག་ཏུ་བབས་པ་དང་འདོད་པ་མ་གྲུབ་པ་ཐམས་ཅད་ཀྱི་རྩ་བ་ནི་ལེ་ལན་བདའ་ས་ཕྱི་རོལ་གཞན་དུ་འཚོལ་བ་དེ། ཕྱི་རོལ་གཞན་དུ་འཚོལ་བ་དེ་ལེ་ལན་བདའ་ས་འཆུགས་པ་ཡིན་ཏེ། ཕྱི་རོལ་ལ་གཞན་ལ་རྩ་ཡི་རྩ་ནི་མ་བབས་ལེ་ལན

དེ་ལྟར་མནར་མེད་ནས་སྲིད་རྩེའི་བར་འགྲོ་བས་འགྲོ་བ་རིགས་ལྔའམ་དྲུག་ཏུ་སྐྱེས་ནས་སྡུག་བསྔལ་ཡུན་རིང་ལ་དར་དྲག་པ་སྒོ་སྣ་ཚོགས་པ་ནས་མྱོང་བ་ཐམས་ཅད་རྒྱུ་མེད་དང་མི་མཐུན་པའི་རྒྱུ་ལས་བྱུང་བ་མ་ཡིན། ལས་དང་ཉོན་མོངས་པའི་ཀུན་འབྱུང་ལ་བརྟེན་ནས་བྱུང་ལ།

ཉོན་མོངས་ཀྱི་ནང་ནས་ཀྱང་ད་ནི་ཡིན་སོང་བདག་ཏུ་འཛིན་པའི་མ་རིག་པ་འདི། བདག་ཏུ་འཛིན་པའི་མ་རིག་པ་འདི་སྡུག་བསྔལ་ཐམས་ཅད་བསྐྱེད་པའི་རྩ་བ་ཡིན་ཏེ་སྤྱོད་འཇུག་ལས། འཇིག་རྟེན་དག་ན་འཚེ་བ་གང་ཡོད་དང་འཇིགས་དང་སྡུག་བསྔལ་ཇི་སྙེད་ཡོད་གྱུར་པ། དེ་ཀུན་བདག་ཏུ་འཛིན་པ་ལས་བྱུང་ན་འདྲེ་ཆེན་དེས་ཀོ་བདག་ལ་ཅི་ཞིག་བྱ་གསུངས་པས་འདྲེ་ཆེན་ལེ་ལན་བདའ་ས་ཀོ་འདྲེ་ཆེན་ནི་བས་སོ། ལེ་ལན་བདའ་ས་ཀོ། འདྲེ་ཆེན་དེས་ཀོ་བདག་ལ་ཅི་ཞིག་བྱ། ཞེས་དང། གཞན་ཡང། བདག་འཛིན་གྱིས་གཙོ་བྱས་པའི་ཉོན་མོངས་རྣམས་ཀྱིས་རང་ལ་གནོད་པ་ནི་གནོད་པའི་རང་ལ་གནོད་པ་ནི་གནོད་པའི་ངོ་ཆེ་སྟེ། གནོད་པའི་ནང་ནས་ད་གནོད་ཤོས་ཚབས་ཆེ་ཤོས་བས་སོང་བ་ད་ངོ་ཆེ་སྟེ། དུས་ཡུན་རིང་པོར་དུས་ཡུན་དུས་ཡུན་རིང་ཁོང་དང་མཐུན་པ་སྒྲུབ་ཏུ་མེད་དེ། དེ་ཉིད་ལས། དེ་ལྟར་ཡུན་རིང་རྒྱུན་ཆགས་དགྲར་གྱུར་པ་གནོད་པའི་ཚོགས་རབ་འཕེལ་བའི་རྒྱུ་གཅིག་པུ། རང་གི་སྙིང་ལ་ངེས་པར་གནས་འཆའ་ན། འཁོར་བར་འཇིགས་མེད་དགའ་བར་ག་ལ་འགྱུར་ཞེས་དང། གཞན་ཡང། རང་གཅེས་འཛིན་གྱི་གནོད་པ་དུ་མ་ལ།

དེ་ལྟར་ཟེར་འདུག་ག་ཕན་པ་སྒྲུབ་པའི་སྒོ་བཀག་པའི་སྒོ། བཀག་པ་བསམ་པའི་སྒོ་ནས་སྐྱོན་རྣམས་དྲན་པར་བྱ་སྟེ་དེ་ལྟར་གཏི་མུག་མ་རིག་པས་དྲངས་པའི་རང་གཅེས་འཛིན་ཟེར་འདུག་ག་ནི་རང་མ་རིག་པ་ཀོ་གཏི་མུག་མ་རིག་པས་དྲངས་པའི་རང་གཅེས་པར་འཛིན་ཞིང་གཞན་ཡལ་བར་འདོར་བ་འདི་འདི། ལོག་པར་ལྟ་བས་ལོག་པར་ལོག་པར་ལྟ་བས་མཚོན་རྣོན་པོ་བཟུང་སྟེ། ལོག་པར་ལྟ་བའི་མཚོན་རྣོན་པོ་བཟུང་སྟེ་དགེ་སྡིག་ཁྱད་དུ་བསད་ནས་མངོན་མཐོ་ངེས་ལེགས་ཀྱི་སྲོག་རྩ་གཅོད་པའི་སྡིག་ཅན་ཤན་པ་མཁན་དེ་ཡང་འདི་ལ་ཐུག། སྡིག་ཅན་ཤན་པ་མཁན་དེ་རང་གཅེས་འཛིན་དེ་ལ་ཐུག། བདག་འཛིན་གྱིས་དྲངས་པའི་རང་གཅེས་པར་འཛིན། གཞན་ཡལ་བར་འདོར་བ་འདོར་བ་འདིས་ལོག་པར་ལྟ་བའི་མཚོན་རྣོན་པོ་བཟུང་སྟེ། ཡལ་བར་འདོར་བ་འདིས་ལོག་པར་ལྟ་བའི་མཚོན་རྣོན་པོ་བཟུང་སྟེ་དགེ་སྡིག་ཁྱད་དུ་བསད་ནས་མངོན་མཐོ་ངེས་ལེགས་ཀྱི་སྲོག་རྩ་གཅོད་པའི་སྡིག་ཅན་ཤན་སྡིག་ཅན་ཤན་པ་མཁན་དེ་རང་ཤན་པ་མཁན་དེ་ཡང་འདིར་ཐུག། དེ་ཡང་འདིར་ཐུག། རང་གཅེས་འཛིན་འདི། དུག་གསུམ་གྱི་རང་གཅེས་འཛིན་འདི་དུག་གསུམ་གྱི་རྐྱལ་པ་ཐོགས་ནས། དུག་གསུམ་གྱི་རྐྱལ་པ་ཐོགས་ནས། དགེ་བའི་ལོ་ཏོག་འཇོམས་པར་བྱེད་པའི་ཆོམ་རྐུན། ཆོམ་རྐུན་པ་དེ་ཡང་དེ་ལ་ཐུག།

རང་གཅེས་འཛིན་འདིས་དུག་གསུམ་གྱི་རྐྱལ་པ་ཐོགས་ནས་བྱ་བ་པ། ལྔ་པས། རང་གཅེས་འཛིན་འདི། རང་གཅེས་འཛིན་འདིས་དུག་གསུམ་གྱི། དུག་གསུམ་གྱི་རྐྱལ་པ་ཐོགས་ནས་དགེ་བའི་ལོ་ཏོག་འཇོམས་པར་བྱེད་པའི་ཆོམ་རྐུན་པ་ཡང་འདི་ཡིན། རང་གཅེས་འཛིན་འདི། ལྔ་པས། སྙིང་གི་ཕུག་ཏུ་བསོད་ནམས། མ་ཡིན་པའི་རྫས་ངན་དུ་མ་བསགས་ནས་མི་དང་མི་མ་ཡིན་གྱི་གནོད་བྱེད་ཐམས་ཅད་སྤྱན་འདྲེན་པར་བྱེད་པའི་ཕུང་བྱེད་འུག་པའི་མགོ་ཅན་ཡང་འདི་ལ་ཐུག་ཡོད། ཕུང་བྱེད་འུག་པའི་མགོ་ཅན་ཟེར་ཡོད། ལྷོ་ཚོན་མཚོན་ཆ་མཚོན་ཆ་གོ་ལ་དེ་གཅིག་དང་ལྷོ་ཚོན་དེ་ནི་མང་གི་ཡོད། ལྷོ་ཚོན་མཚོན་ཆ་གོ་ལ་ཕུང་བྱེད་འུག་པའི་མགོ་ཅན་ཟེར། འུག་པའི་མགོ་ཅན།

སྤྱན་འདྲེན་པར་བྱེད་མཁན་ང་ཚོ་ཕུང་མཁན། ཁོ་རང་ཡིན་ཕུང་བྱེད་འུག་པའི་མགོ་ཅན་འདི་ཡང། ཕུང་བྱེད་འུག་པའི་མགོ་ཅན་དེ་ཡང་འདིར་ཐུག། ལས་ཀྱི་ཞིང་ལ་རྣམ་ཤེས་ཀྱི་ས་བོན་བཏབ། ལས་ཀྱི་ཞིང་ལ་ལས་ཁོ། ལས་ཁོ་དེ་བ། ཞིང་གི་ལྟ་བུ་ལ་ཆ་བཞག། ཞིང་གི་ལྟ་བུ་ལ་ཆ་བཞག། ལས་ཀྱི་ཞིང་ལ་རྣམ་ཤེས་ཀྱི་ས་བོན་བཏབ།

སྔོན་བྱོན་ཟིན་པའི་སངས་རྒྱས་བཅོམ་ལྡན་འདས་རྣམས་དང་རང་རེ་ལ་ཡང་སྲིད་པ་འདིར་སྔ་ཕྱི་མེད་པའི་ཡུན་རིང་སྔ་ཕྱི་མེད་པའི་ཡུན་རིང་ཅིག་སོང་བ་ལ་ད་དུང་ཡང་འཇིག་རྟེན་དང་འཇིག་རྟེན་ལས་འདས་པའི་ཡོན་ཏན་གང་ཡང་མ་འབྱར་བ་མ་འབྱར་བ་འདྲེ་མོ་ལག་པ་སྟོང་པའི་སྙོམ་ལས་ལེ་ལོ་མཁན་དེ་ཡང་དེ་འདིར་ཐུག་ཡོད། འདྲེ་མོ་གང་ཡང་མ་འབྱར་བ་འདྲེ་མོ་ལག་པ་སྟོང་པར་སྤྱོད་པའི་སྙོམ་ལས་ལེ་ལོ་མཁན་ཡང་འདིར་ཐུག། སྲིད་རྩེ་ནས་མནར་མེད་ཀྱི་བར་དུ་སྐྱེས་ཀྱང་སྡུག་བསྔལ་གྱི་གནས། སུ་དང་འགྲོགས་ཀྱང་སྡུག་བསྔལ་གྱི་གྲོགས། ཅི་ལ་ལོངས་སྤྱད་ཀྱང་སྡུག་བསྔལ་གྱི་ལོངས་སྤྱོད་ལས་མ་འདས་པར་བཅོམ་ལྡན་འདས་ཀྱི་གསུང་རབ་དང་དགོངས་འགྲེལ་མཁན་པོ་དག་གི་གཞུང་ལུགས། བླ་མ་དམ་པའི་བླ་མ་དམ་པའི་མགུར་གྱི་བུམ་པ་ལས་ཐོས་ཤིང་ངེས་ཀྱང་ཁྱི་རྒན་ཟན་ལ་འདུ་བ་ལྟར་འཁོར་བའི་ཕུན་ཚོགས་རེ་ལ་དམིགས་ནས་ཕུན་ཚོགས་རེ་ལ་དམིགས་ནས་སེམས་དུང་ངེ་བ་འདོད་པའི་བརྣབ་སེམས་མཁན་པོ་ཡང་དེ་ཡིན། བརྣབ་སེམས་ཟེར་ན་འཁོར་བ་ལ་ཆགས་པ་པོ་ལ་བརྣབ་སེམས་མཁན་པོ་ཡང་དེ་ཡིན། ཕན་པ་འོང་མི་འོང་ཆ་མེད་པའི་ས་ནས་གཡུང་བོར་འདོགས་པའི་ཕན་པ་གཅིག། འོང་དུ་རེ་ནས་འོང་དུ་རེ་ནས་བསྐོར། སྐོར་སྐོར་སྐོར་འགོ་མང་དུ་བྱེད། གནོད་ཀྱི་དོགས་མི་དོགས་ཆ་མེད་པའི་ས་ནས། འདི་ཕྱིར་ཕུང་བའི་གནོད་པ་ཆེན་པོ་གཅིག་གི་བྱུང་གི་དོགས་ནས། ཆུ་ལམ་འགོག་པའི་རགས་རྩིག་དུ་མ་འཐེན་པའི་རེ་དོགས་མཁན་དེ་ཡང་འདིར་འདུག། དེ་ནི་གྲི་ཁ། གྲི་ཁ། གྲི་ཁ། མདའ་ཁ། གྲི་ཁ། མདའ་ཁ། གྲི་ཁ། མདའ་ཁ། མདུང་ཁ་བྱས་པའི་ཁྲོད་དུ་ཡང་ཁེ་གཅིག་གི་ཐོབ་ཏུ་རེ་ནས་རེ་ནས་འཚང་བར་བྱེད། རེ་ནས་འཚང་བར་བྱེད། གྱོང་གཅིག་གི་ཁེལ་བ་བྱུང་ན་མཁན་པོ་དང་སློབ་དཔོན་གྲོགས། སྙིང་རགས། སྙིང་ལྷ་ཕ་མ་ཉེ་དུ་རྣམས་ལ་ཡང་འགེལ་བར་བྱེད་པའི་ཁྲེལ་མེད་གཞུང། གཞུང་ངན་པོ་དེ་ཡང་འདི་ལ་ཐུག། ད་ཁེ་ཅིག་ཐོབ་ན་དེ་ནི་ཁོ་རང་གི་ཡིན་བསམ་པ་དང་གྱོང་བྱེད་རན་ན་བླ་མ་མཁན་པོ་དང་ཕ་མ་ཚོ་ལ་ཡང་ཧ། དེ་ནི

མ་ཡི། མ་ཡི་འོང་མ་གིའི་ཟེར་གྱི་བས་མ་གི། མ་གི་འདུག་ག་མ་གིའི། སྲོ་ཤིག་གི་བར་ཐམས་ཅད་ལ་མཐོ་ལ་ཕྲག་དོག་མཉམ་པ་ལ་འགྲན་སེམས་དམའ་བ་ལ་ང་རྒྱལ་བསྟོད་ན་དྲེགས། མི་སྙན་བརྗོད་ན་ཁོང་ཁྲོ་སྐྱེས་པས། ཁོང་ཁྲོ་སྐྱེས་པས་ཁོང་ཁྲོ་སྐྱེས་པས་དེ་ནི་གང་ཟག། ཁོང་ཁྲོ་སྐྱེས་པས་ཁོང་ཁྲོ་སྐྱེས་པས། བ་ཡན་སྣ་མེད།

བ་ཡན། སྣ་མེད། བ་ཡན་ནི་དེ་ནས་སྣ་དགུ་མེད་མཁན་དང། རྟ་ཡན་སྲབ་མེད། སྣ་མེད་ཟེར་ན་འགལ། འོ་དེ་འདྲ་ཅིག། སྣ་མེད་ལྟར་ཉོན་མོངས་ཐམས་ཅད་ཀྱི་ནང་ནས། ཁ་ཡན་པ་དེ་ཡང་དེ་ལ་ཐུག། བ་ཡན།

སྡིག་ཏོ། དགེ་སྡིག་ལས། བདེ་སྡུག་འབྱུང་བ་མི་འཁྲུལ་ཞིང། ངེས་པར་བཅོམ་ལྡན་འདས་ཀྱི་གསུང་རབ་དགོངས་འགྲེལ་མཁན་པོ་རྣམས་ཀྱི་གཞུང་ལུགས། དཔལ་ལྡན་བླ་མ། དམ་པའི་བ། དཔལ་ལྡན་བླ་མ་དམ་པའི་མགུར་གྱི་བུམ་པ་ནས་ཐོས་ཤིང་ངེས་ལ་བདེ་བ་འདོད་ལ་སྡུག་བསྔལ་ཅུང་ཟད་ཙམ་མི་འདོད་བཞིན་དུ་གཞན་གྱིས་བསྐུལ་ན་ཡང་དགེ་བའི་ཕྱོགས་ལ་བློ་འགྲོར། དགེ་བའི་ཕྱོགས་ལ་བློ་འགྲོར་མི་ཉན། བཅས་རང་གི་ཁ་ན་མ་ཐོ་བ། ཆུ་ཐུར་དུ་བབས་པ་ལྟར་ངམ་ངམ་ཤུགས་ཀྱིས་འཇུག་པར་བྱེད་པ། འགལ་འདུ་ལྟག་སྤྲོད་དུ་ཁས་ལེན་པའི་སྡིག་ཅན་ལོག་ལྟ་ཅན་དེ་ཡང་འདིར་ཐུག། ཨོ་འགོང་པོ་རང་གཅེས་འཛིན་འདིར་ཐུག་ནི་ཟེར། ཉོན་མོངས་བརྒྱད་ཁྲི་བཞི་སྟོང་པོ་དེ་དག་གི། པའི་འཁོར་བ་ཐོག་མ་མེད་པ་ནས་དེང་སང་གི་བར་དུ་གནོད་པ་དང་སྡུག་བསྔལ་གནོད་པ་དང་སྡུག་བསྔལ་དུ་མ་ལ་སྦྱར། ཕན་བདེ་སྒྲུབ་པ་དུ་མའི་ཕན་བདེ་སྒྲུབ་པ་དུ་མའི་སྒོ་བཀག་ཀྱང་ད་དུང་ཡང་འདི་དག་གི་སྐྱོན་ཅུང་ཟད་ཀྱང་མཐོང་བའི་མིག་མེད་པ་ལྡེར་སོ་སྐམ་པོ་ལྟ་བུའི། ཧ་རེ། ཧ་རེ་ལོང་དེ་ཡང། ཧ་རེ་ལོང་དེ་ཡང་འདི་ལ་ཐུག། མདོར་ན། གོད་དང་སྡུག་བསྔལ་ཐམས་ཅད་སྐྱེས་པའི་གཞི། རང་གཅེས་འཛིན་གྱི་དབང་དུ་ལུས་ངག་ཡིད་གསུམ་གྱི་སྤྱོད་པ་བཏང་ན། ཕྱི་དགྲ་དང་ནང། ཕྱི་དགྲ་དང། ནང་འཁྲུག། འདི་ཕྱིའི་གནོད་པ་ཐམས་ཅད་འབྱུང་བའི་སྔ་ལྟས་ལྟས་ངན། ལྟས་ངན་བྱེའུ་མགོ། བྱེའུ་མགོ་སྔོན་མོ་ལྟ་བུ། བྱེའུ་མགོ་སྔོན་མོ་ལྟ་བུ་དེ་རང། ལྟ་བུ་དེ་རང་འབྱིན་ཏེ། བྱེའུ་ཟེར་ན་བྱའི། སེམས་ཅན་བྱེད། བྱེའུ་མགོ།

ཁོ་ལ་གང་གསུངས་པ་དང་དོགས་པ་བྱས་ནས་དགྲ་ཟུན་གྱི་དགྲ་གདུག་ཤོས་ཡིན་བསམ་ནས་དགྲ་ཟུན་གྱི་རིས་ཕྱེད་པར་ཕྱེད་པར་བྱས་ཏེ། འཕགས་པ་ཞི་བ་ལྷའི་ཞལ་ནས། ཁྱོད་ཀྱིས་འོངས་པའི་འོ་ཐུགས་སུ་བྱས་ནས་འཕགས་པ་ཞི་བ་ལྷའི་ཞལ་ནས། ཁྱོད་ཀྱིས་ཁོ་བོ་གར་བརླགས་པའི་སྔོན་གྱི་དུས་དེ་གཞན་ཡིན་ཏེ། ངས་མཐོང། ད་ཁྱོད་གང་དུ་འགྲོ། ཁྱོད་ཀྱི་དྲེགས་པ་ཀུན་གཞོམ་བྱ། བདག་གིས་གཞན་ལ་ཁྱོད་བཙོང། བཙོང་གིས་སྐྱོ་བར་མ་སེམས་ཞོ་ཤ་ཕུལ། ད་ནི་ཟེར་དུས་ཙ་ནས་ད། རང་ཉིད་གཅེས་འཛིན་ཁོ། རང་ཉིད་སྤྱི་འཛིན། རང་གཅེས་འཛིན་ལ་དགྲར་བལྟས་ནས་གཞན་གཅེས་འཛིན་གྱི་བློ་གོམས་ཚར། གོམས་པ། གཞན་གཅེས་འཛིན་གྱི་བློ་གོམས་ཚར་དུས་ཙ་ནས་གོམས་པའི་སྐབས་ཀྱི་དེ་ནི་ཁོ་ལ། མཛུབ་མགོ་འདི་འདྲ་བྱས་ནས་ཁྱོད་ཀྱིས་ཁོ་བོ་གར་བརླགས་པའི་སྔོན་གྱི་དུས་དེ་གཞན་ཡིན་ཏེ། དེ་སྔོན་གྱི་དུས་བས། ད་ང་གཞན་གཅེས་འཛིན་གྱི་བློ་དེ་ངའི་རྒྱུད་ལ་ཡོད་དུས་ཙ་ནས་ད་གཞན་གཅེས་འཛིན་གཞན་ཡིན་ཏེ། ངས་མཐོང། ངས་མཐོང། ད་ཁྱོད་གང་དུ་འགྲོ། དེ་ངའི། གཞན་གཅེས་འཛིན་གྱི་བློ་ཁོ་རྒྱུད་ལ་སྐྱེ་བའི་རྐྱེན་གྱིས་རང་གཅེས་འཛིན་གྱི་བློ་དེ་དག་གང་འགྲོར་ངས་བཏང་གི་མིན་པས། གང་འགྲོ་ངས་མཐོང། ད་ཁྱོད་གང་དུ་འགྲོ། ཁྱོད་ཀྱི་དྲེགས་པ་ཀུན་གཞོམ་བྱ། ད་ཁྱོད་རང་གཅེས་འཛིན་གྱི་དྲེགས་པ་ང་རྒྱལ་ཆེའི་གང་བུ་ཀུན་སྦྱོང་བར་བྱའོ། ཁྱོད་ཀྱི་དྲེགས་པ་ཀུན་གཞོམ་བྱ།

གྱུར་ནས་ཁྱོད་ད་དུང་གལ་ཏེ་བག་མེད་གྱུར་ནས་ཁྱོད་སེམས་ཅན་རྣམས་ལ་མ་བྱིན་ན། ཁྱོད་ཀྱིས་ཁོ་བོ་དམྱལ་བ་ཡི་སོ་ཁྱོད་ད་ནི་སེམས་ཅན་རྣམས་ལ་མ་བྱིན་ན། སེམས་ཅན་རྣམས་ལ་མ་བྱིན་ན། ཁྱོད་ཀྱིས་ཁོ་བོ་དམྱལ་བ་ཡི་སྲུང་མ་རྣམས་ལ་སྦྱིན་དུ་ངེས་ད་ཁྱོད་ཀྱིས་ང་ཁོ་བོ་སྲུང་མ་རྣམས་ལ་སྦྱིན་རྒྱུ་གཏན་འཁེལ་བས་ཁྱོད

གཞོམ། ཞེས་གསུངས་པ་ལྟར་རོ། གཞན་ཡང་ཐོག་མེད་ནས་རང་གཅེས་འཛིན་གོམས་པའི་དབང་གིས་གནས་ཁང་ལྟ་བུ་གཅིག་ལ། བྱི་བ། གནས་ཁང་ལྟ་བུ་གཅིག་ལ། བྱི་བ་ཙིག་ཙིག་ཟེར་ན་ཡང་ཁོའི་རྣ་བ། བཅད་དམ་སེམས། བྱི་བ་ལྟ་བུ། ཁ་ཁ་ཟིག་ཏུ་དེ་ལ་དེ། ལ།

ཟེར་ན་ཡང་ཁོའི་མགོ་ལ་རྒྱབ་ཀྱི་དོགས་ས་ཡུལ། རྒྱབ་ཀྱི་དོགས་པ་ཅན་ཡིན་གྱི་བས་ད་འབྲུག་གི་སྐད་དེ་འདྲ་རྒྱབ་ན་ཡང་ཁོའི་མགོ་ལ་ཁེལ་མི་ཡོང་བསམ་རྒྱབ་མི་ཡོང་བསམ་པའི་དོགས་པ་ཅན་ཞིག་ཡིན་པས། འབྲུག། འབྲུག་ཅིག་བཏུགས་ཟེར་ན་ཡང་ཟོ་སྐད་རྒྱབ་ན་ཡང་ངའི་མགོ་ལ་ཕོག་མི་ཡོང་བསམ་དོགས་པ་ཅན་ཡུལ། གོ། ཡུ་བརྙན་ཟེར་བར་སླེབས་ན། ཁོ་བོ་སྐྲག་ནས་ཁྱེར་གྱི་ཐོག་ཡུ་བརྙན་ཟེར་ན་ཡུལ་ད་ཉེན་ཁ་ཡིན་མཁན་ཁོ་འདྲ་ཡིན་པས་གོ། དེ་འདྲ་ཁོ་འདྲ་ལས་ཡོད་ན་ཡང་ཡང་ཟེར་ན་ཡང་ཁོ་བོ་སྐྲག་ནས་ཁྱེར་གྱི་དོགས་པ། དེ་བཞིན་དུ་ལ་ལ་གཏམ་ངན་གྱི་དོགས་ནས་སྡུག་བསྔལ། ལ་ལ་དགྲ། མ་དགྲ་མ་ཐུལ་གྱི་དོགས་ནས་མདོ་སྔགས། ལ་ལ་གཉེན་མ་སྐྱོང་དོགས་ནས་སྡུག་བསྔལ་ཏེ། མདོར་ན། ས་ལ་ལ། མདོར་ན་ལ་ལ། ཅི། མདོར་ན་ལ་ལ་ཅི། སྡུག་ཏུ། བཅུག། ལུང། མདོར་ན་ས་མདོར་ན་མདོར་ན་ལ་ལ། ལ་ལ་ཅི་སྡུག་ཏུ་བཅུག་མདོར་ན་ལ་ལ་ཅི་འདུག་ཏུ་བཅུག། ལུང་ལུང་ཅི་སྡུག་ཏུ་བཅུག་པ་ཐམས་ཅད་ལ་ཐམས་ཅད་ལ་ལེ་ལན་གྱི་རྩ་བ་ངོས་ཟིན་པར་བྱས་ཏེ་སོ། ད་ཇི་སྐད་དེ་འགོང་པོའི་ལེ་ལན་གྱི་རྩ་བ་ཁོ་ངོས་ཟིན་པར་བྱས་ཀྱི་རང་བྱིན་ཚིག། ངས་ངོས་ཟིན་པར་ངོས་ཟིན་པར་བྱའོ། དགེ་བཤེས་ན་སོ་བ། ན་མོ་ན་མོ་བ་ཛ། ན་མོ་ཨ། ཀྱེ་ཤེས་ན་མོ་བ། ན་མོ་བ། ན་མོ་བ། ཇ་བརྡུང་ཙ་ན་བའི་ཨ་ཡིན་པས། དགེ་བཤེས་ན་མོ་བ་ཇ་བརྡུང་ཙ་ན། བདག་འཛིན་གྱི་མགོ་ལ་རྫ་རྩ། ཞེས་དང་འོ་དགེ་བཤེས་དང་རང་གཅེས་འཛིན་གྱི་བློ་དོར་བྱས་ནས་གཞན་གཅེས་འཛིན་གྱི་བློ་རྒྱུད་ལ་ཡུན་དགེ་དགེ་དགེ་བཤེས་དེ་ཚོ་འོ་དགེ་བཤེས་དེ་ཚོ་ལྟ་བུ་ཡིན་ན་ཇ་བརྡུང་ཙ་ན་ཙ་ན་ཡང་བདག་འཛིན་གྱི་མགོ་ལ་རྫ་རྩ་ཟེར་བདག་འཛིན་མགོ་ལ་ཇ་བརྡུང་བ་ཡིན་ན་བདག་འཛིན་མགོ་ལ་མར་བརྒྱབ་པ་ཡིན། རྫ་རྩ། ཞེས་དང

འོ་ཐུགས་སྲས་མཁར་གྱི་སྒོར་དྲན་པའི་མདུང་ཐུང་རྣོན་པོ་བཟུང་ནས། ཁོང་གྲིམ་ན་ཁོང་གྲིམ་ན་འོང། ཉོན་མོངས་གྲིམ་ན་ང་ཡང་གྲིམ། ཁོང་གྲིམ་ན་ང་ཡང་གྲིམ། ཁོང་ལྷོད་ན་ང་ཡང་ལྷོད། འོ་ཐུགས་སྲས་ཁོ་ཉོན་མོངས་གྲིམ་ན་ནས་ཡོང་གིན་ན་འུ་རེ་གིས་གྲིམ།

འཇིག་རྟེན་ན་གནོད་པ་དང་གདུང་བ་ཐམས་ཅད་རང་གཅེས་འཛིན་ལས་བྱུང་བས་སོ་ཞེས་གསུངས་ཏེ། དེ་ལྟར་སྦྱངས་ན། དེ་ལྟར་སྦྱངས་ན། དེ་ལྟར་སྦྱངས་ན། ཕོ་བ་དུག་ཐབས་ཀྱིས་ན་བ་ལྟར་ཁྲེལ་མི་འདུག་པ། དེ་ལྷན་ནེ་གཅིག། འདོད་པའི་ལྷན་ནེ་ལྷན་ནེ་གཅིག། སྡོད་འོང་ངོ། ས་ད་དེ་འདྲའི་བྱས་ནས་སྦྱངས་པ་ཡིན་ན་ཕོ་བ་དུག་ཐབས་ཀྱིས། ཕོ་བ་དུག་ཐབས་ཀྱིས་ན་བ་ད་ད་ཕོ་བ་ན་དུས་རེ་ནས་ན་ན་ཡང་ཁོ་རང་གི་ད་གང་ཟེར་བ་ཁྲེལ་མི་འདུག་པ་ལྟར་ཁྲེལ་མི་འདུག་པ་དེ་ལྷན་ནེ་གཅིག། སྡོད་འོང་ང་དེ་འདྲ་གཅིག་ཡོང་ཟིན་གྱི་ནུ་ག་ད་ནི་ད་ནེ་ཚོ་སྐད་ནེ་ཚོ།

གཡའ་ཁ། ཅིག་བསྲེགས། དེ་མ་བྱུང་བར་ལ་ཤམ་ཐབས་གཡག་ཁལ་གཅིག་ཟད། བུམ་པ། སྟོང་མགོ་ཐོག་ཏུ་བཞག་ཀྱང། ཚེ་རིལ་པོ་ཐོས་པ། བྱས་ཀྱང། ཐམས་ཅད་ལོག་ནས་ཡེ་ཡིར་བྱས་ཀྱང། འདོད་པའི། སྨྱོ་ཁད་པ་ཅུང་ཟད་ཀྱང། མེད་པར་བྱས་ནས། མེད་པར་བྱས་ནས་ད་ནི་ཀས་ནི་གཙོ་བོ་གོ་ད་དེ་རང་ཡིན་རང་གཅེས་འཛིན་གོ། རང་གཅེས་འཛིན་དེ། མེད་པར་མ་བཟོས་བར་ལ་ཤ་འདབ་གཡའ་ཁ་ཅིག་བསྲེས་བུམ་པ་སྟོང་མགོ་ཐོག་ཏུ་བཞག་ན་ཡང་བུམ་པ་སྟོང་མགོ་ཐོག་ཏུ་བཞག་ཀྱང་བཞག་ཀྱང་ཚེ་རིལ་པོ་ཐོས་པ་ཐོས་པ་བྱས་ཀྱང་སྲི་ད་ཐམས་ཅད་ལོག་ནས་ཡེ་ཡེར་དེ་རང་གཅེས་འཛིན་གྱི་གདོན་དེ། འདོར་བ་མ་བྱས་ན་ད་ར་ཚེ་རིལ་པོ་ཐོས་པ་བྱས་ན་ཡང་ཚེ་ནི་ཐམས་ཅད་ལོག་ནས་ཡེ་ཡེར་བྱས་ཀྱང་འདོད་པས།

སྤྱི་རུ་མ་བདེ་བ། ཅི་བྱེད་སྤྱི་རུ་མ་བདེ་བ་ཚུགས་ཐབས་མེད་པ་ལས་མི་ཡོང་བས། རང་གི། ཐེབས་གང་པོ་མ་ཤོར་བར་སྤྱིར་འདིའི་རྣམ་པ་ཅིག་དགོས་ས་ཐ་དག་ཐུག་ཁོ་རང་ལ། ཐེབས་བོ་གང་ཡས་མ་ཤོར་བར་རང་གཅེས་འཛིན་དེ་གནས་ཡོང་ཐུབ་པ་ཅིག་དགོས། འོ་ཐུགས་གཞིགས་ཡིན་པས་ད་ནི་མཛོད་དཀའི། དེ་ལྟར་འབད་ནུས་ན་གདོད་ཐེག་པ་ཆེན་པོ་ཡངས་པ་ཆེན་པོ། ཕྲག་པ་ཆེན་པོ་བློ་གྲོས་ཆེན་པོ། བློ་གྲོས་ཆེན་པོ་བློ་གྲོས་ཆེན་པོ་བྱ་བ་དེ་ལ་ཟེར་གསུངས། མདོར་ན་རང་གཅེས་འཛིན་གྱིས་གཞི་བཟུང་བའི་ཉོན་མོངས་རྣམས་ཀྱི་ཉེས་དམིགས་དུས་གསུམ་སངས་རྒྱས་ཐམས་ཅད་ཀྱིས་བསྐལ་པའི་བར་དུ་གསུངས་ཀྱང་ཟད་པའི་མཐའ་མེད་རང་གཅེས་འཛིན་གྱི་དེ་ནི་དེ། གང་སོགས་པ་ཉེས་དམིགས་དེ།

བླ་མ་དམ་པའི་མན་ངག་གིས་རང་གི་སེམས་ཀྱི་མཚང་ཐོག་སུ་བསྐོར་བའི་ཚུལ་གྱིས་ཡང་ཡང་སེམས། ཡང་ཡང་སེམས་འཇགས་ངེས་པར་རྟོགས་པར་བྱས་ཏེ་འདི་ཡོད་ན་ཕྱི་རོལ་ན་བྱེད་ཇི་ལྟ་བུར་འདུག་ཀྱང། སེམས་རྒྱུད་ཆོས་དང་འདྲེས་དོན་ཐོག་ཏུ་འཁེལ་བ་འོང། འདི་མེད་ན་ཡོན་ཏན་དུ་མིང་དུ་བཏགས་པ་ཐམས་ཅད་ཀྱང་བདག་འཛིན་གྱི་གསོས་སུ་སོང་ནས་ཉོན་མོངས་པ་འཕེལ་བའི་གྲོགས་སུ་འགྲོ་ཉེན་ཡོད་དོ། གཉིས་པ། གཞན་གཅེས་འཛིན་གྱི་ཕན་ཡོན་བསམ་པ་ད་རང་གཅེས་འཛིན་གྱི་ཉེས་དམིགས་བསམ་དེ་གས་བཅད། གཉིས་པ་གཞན་གཅེས་འཛིན་གྱི་ཕན་ཡོན་བསམ་པའི་སྒོ་ནས་ཉམས་སུ་བླང་བྱར་བསྟན་པ་ནི། ཀུན་ལ་བཀའ་དྲིན་ཆེ་བར་བསྒོམ། ཞེས་གསུངས་ཏེ་སྤྱིར་ཐེག་པ་ཆེན་པོའི་རིགས་ཅན་གྱི་གང་ཟག་ལ་དབུ་མ་འཇུག་པ་ནས་གསུངས་པ་ལྟར་བྱམས་པ་སྙིང་རྗེ་བྱམས་པ་སྙིང་རྗེ་ཐོག་མཐའ་བར་གསུམ་དུ་གལ་ཆེ་ལ། དེ་དག་སེམས་ཅན་ལ་བརྟེན་ནས་སྐྱེས། སེམས་ཅན་བདེ་བས་ཕོངས་པ་རྣམས་ལ། བདེ་བས་ཕོངས་པ་རྣམས་ལ་དམིགས་ནས་བྱམས་པ། སྡུག་བསྔལ་གྱི་མེ་ཚོགས་ཀྱི་སྤུངས་པ་ལྟ་བུས་གཟིར་བའི་སེམས་ཅན་ལ་དམིགས་ནས་སྙིང་རྗེའི་བརྩེ་བ་སྙིང་རྗེ་ཆེན་པོ་བསྐྱེད་དེ་སྤྱོད་འཇུག་ལས། བྱམས་སེམས་ལྡན་ལ་མཆོད་པ་གང་བྱམས་པའི་སེམས་དང་བྱམས་སེམས་ལྡན་ལ་མཆོད་པ་གང་དེ་ཡང་སེམས་ཅན་ཆེ་བ་ཉིད། བྱང་ཆུབ་ཀྱི། བྱམས་པའི་སེམས་དང་ལྡན་པ་ལ་མཆོད་པ་དེ་མཆོད་པ་རྒྱ་ཆེ་ཤོས་ཡིན། མཆོད་པ་ཕན་ཡོན་ཆེ་སྟེ། བྱམས་པའི་སེམས་དང་ལྡན་པའི་མཆོད་པ་བྱས་ན། དེ་ཡོང་ཡས་དེ་ཡང་བྱམས་པ་བྱེད་ས་སེམས་ཅན་ལ་བྱ་བ་སེམས་ཅན་གྱི་བཀའ་དྲིན་ལས་དེ་ནས་བྱུང་བ་པས་ཟེར་བ། དེ་ཡང་སེམས་ཅན་ཆེ་བ་ཉིད་དེ་ཡང་སེམས་ཅན་གྱི་ཆེ་བ་པས། ཅེས་སོ་དེར་མ་ཟད། བྱམས་སྙིང་རྗེ་སྔོན་དུ་སོང་བ་ཅན་གྱི་བླ་ན་མེད་པའི། བྱང་ཆུབ་དོན་དུ་གཉེར་བའི་བྱང་ཆུབ་ཀྱི་སེམས་ཀྱང་སེམས་ཅན་ལ་བརྟེན་ནས་སྐྱེ་སྟེ། དེ་ལྟར་སེམས་ཅན་མཐའ་དག་གི་སེམས་ཅན་མཐའ་དག་གི་ཕན་བདེ་མ་ལུས་པ་བསྒྲུབ་ཅིང་གནོད་པ་དང་སྡུག་བསྔལ་མཐའ་དག་སེལ་བར་ནུས་པ་ནི་སངས་རྒྱས་ཉག་གཅིག་ཏུ་མཐོང་ཞིང་བྱམས་སྙིང་རྗེས་བསྐུལ་ནས་རྫོགས་པའི་སངས་རྒྱས་ཐོབ་འདོད་ཀྱི་བྱང་ཆུབ་ཀྱི་སེམས་བསྐྱེད་དེ་སེམས་བསྐྱེད་པ་ནི་གཞན་དོན་ཕྱིར་ཡང་དག་རྫོགས་པའི་བྱང་ཆུབ་འདོད། ཅེས་སོ། བསྡུ་བའི་དངོས་པོ་བཞི་དང་ཕ་རོལ་ཏུ་ཕྱིན་པ་དྲུག་ཀྱང་སེམས་ཅན་ལ་བརྟེན་ནས་སྐྱེ་བ་དང། གནས་པ་དང་གོང་ནས་གོང་དུ་འཕེལ་བར་བྱེད་ལ། དེ་ལྟར་ན་སྤྱོད་པའི་རྟེན་བྱང་ཆུབ་ཀྱི་སེམས་ཀྱི་རྩ་བ། བྱམས་སྙིང་རྗེ་སྤྱོད་པའི་རྟེན། སེམས་བསྐྱེད་སྤྱོད་པ་རང་གི་ངོ་བོ་རྣམས་སེམས་ཅན་ལ་བརྟེན་ནས་བྱུང་བས། འབྲས་བུ་སངས་རྒྱས་སྒྲུབ་པའི་རྒྱུ་ཚོགས་ཐམས་ཅད་སེམས་ཅན་ལ་བརྟེན། མངོན་པར་རྫོགས་པར་སངས་རྒྱས་ནས། ལྷུན་གྲུབ་རྒྱུན་མི་འཆད་ཀྱི་ཕྲིན་ལས་ཀྱང་དོན་བྱ་ཡུལ་སེམས་ཅན་ལ་བརྟེན་ནས་བྱུང་སྟེ། མདོར་ན་ཐེག་པ་ཆེན་པོ་རྒྱུ་འབྲས་ཐམས་ཅད་ཀྱི་རྩ་བ་སེམས་ཅན་གཅེས་པར་འཛིན་པ་སྟེ་མིག་གིས་སེམས་ཅན་ལྟ་ན་ཡང། འདི་དག་ཉིད་ལ་བརྟེན་ནས་བདག་སངས་རྒྱས་ཉིད་དུ་འགྱུར་རོ་ཞེས་དྲང་ཞིང་བྱམས་པའི་ཚུལ་གྱིས་བལྟ་ཞེས་སོ། གཞན་ཡང། དཔེར་ན། ཞིང་ས་ཤིན་ཏུ་གཤིན་པོ་ལ་གཤིན་པོ་ཡོད། གཤིན་པོ།

གཤིན་པ་ལ་ས་བོན་གྲུང་པོ་བཏབ་ན་ལེགས་པར་སྲུང་ཞིང་བསྐྱངས་ན་སྟོན་ཐོག་བཟང་མང་འབྱུང་བར་མཐོང་ནས་ཞིང་ས་བཟང་པོ་ལ་ཆེས་ཆེར་གཅེས་སྤྲས་སུ་བྱེད་པ་ལྟར་སེམས་ཅན་གྱི་ཞིང་སེམས་ཅན་གྱི་ཞིང་ལ་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས། ཕྱིན་དྲུག་བསྡུ་བཞིའི་ས་བོན་གྲུང་པོ། ཕྱིན་དྲུག་བསྡུ་བཞིའི་ས་བོན་གྲུང་པོ་བཏབ་ནས་ལེགས་པར་སྲུང་ཞིང་བསྐྱངས། དོན་གཉིས་མཐར་ཕྱིན། དོན་གཉིས་མཐར་ཕྱིན་སངས་རྒྱས་བཅོམ་ལྡན་འདས་ཀྱི་གོ་འཕང་འབྱུང་བར་མཐོང་ནས་སེམས་ཅན་གྱི་ཞིང་ལའང་ཆེས་ཆེར་གཅེས་སྤྲས་སུ་བྱས་ཏེ་ཕངས་ཤིང་སྡུག་པ་ཡིད་དུ་འོང་བའི་རྣམ་པ་ཅན་དུ་མཐོང་ནས་གུས་པར་བྱ་སྟེ་སྤྱོད་འཇུག་ལས། ཅི་ཕྱིར་སེམས་ཅན་ཞིང་དང་ནི་རྒྱལ་བའི་ཞིང་ཞེས་ཐུབ་པས་གསུངས། འདི་དག་མགུ་བྱས་མང་པོ་ཞིག་འདི་ལྟར་ཕུན་སུམ་ཕ་རོལ་ཕྱིན། སེམས་ཅན་རྣམས་དང་རྒྱལ་བ་ལས་སངས་རྒྱས་ཆོས་འགྲུབ་འདྲ་བ་ལ་རྒྱལ་ལ་གུས་བྱེད་དེ་བཞིན་དུ་སེམས་ཅན་ལ་མིན་ཅི་རྒྱལ་བ་ལ་གུས་པར་བྱེད་དགོས་ན་སེམས་ཅན་ལ་གུས་པར་བྱ་བ་གཅིག་པ་བས།

སངས་རྒྱས་ཀྱི་རྒྱུ་དང་འབྲས་བུར་བཅས་པའི་འབྱུང་ཁུངས་སུ་མཐོང་ནས་སེམས་ཅན་ལ་ཆེས་ཤིན་ཏུ་བཀུར་བར་འོས་ཏེ་དེ་ཉིད་ལས་ཡོན་ཏན་མཆོག་ཚོགས་གཅིག་པུ་ཡི་ཡོན་ཏན་ཆ་ཤས་འགའ་ཞིག་ལ་སྣང་ནའང་དེ་ལ་མཆོད་དོན་དུ་ཁམས་གསུམ་ཕུལ་ཡང་ཆུང་བར་འགྱུར། ད་སེམས་ཅན་དེ་སེམས་ཅན་མཆོག་ཚོགས་གཅིག་པུ་ཡི། སེམས་ཅན་གྱི་མཆོག་གཅིག་པུ་ཡི། ཡོན་ཏན་ཆ་ཤས་འགའ་ཞིག་ལ་ཡང་སྣང་ན་ཡང། སྣང་ནའང་དེ་ལ་མཆོད་དོན་དུ་ཁམས་གསུམ་དེ། སེམས་ཅན་མཆོད་པའི་དོན་དུ་ཁམས་གསུམ་ཕུལ་ན་ཡང་ཆུང་བའི་དོན་ནོ། ཁམས་གསུམ་ཕུལ་ཡང་ཆུང་བར་འགྱུར། སངས་རྒྱས། ཆོས་མཆོག་སྐྱེ་བའི་ཤེས། སེམས་ཅན་རྣམས་ལ། སངས་རྒྱས་ཆོས་མཆོག་སྐྱེ་བའི་ཤས། སེམས་ཅན་རྣམས་ལ་ཡོད་པས་ན་འདི་ཙམ་དག་གིས་ཆ་བསྟུན་ནས་སེམས་ཅན་མཆོད་བྱར་རིགས་པར་རིགས་པར་འགྱུར་ཞེས་སོ། སེམས་ཅན་གཅེས་པར་བཟུང་སྟེ་དེ་དག་གི་ཕན་བདེ་བསྒྲུབ་པ་ལས་མངོན་མཐོ་ངེས་ལེགས་འབྱུང་ཞིང། སེམས་ཅན་ཡལ་བར་བོར་བ་ལས་རྒུད་པ་ཐམས་ཅད་འབྱུང་བར་འགྱུར་ཏེ་བྱང་ཆུབ་སེམས་འགྲེལ་ལས་འཇིག་རྟེན་བདེ་འགྲོ་ངན་འགྲོ་ཡི་འཇིག་རྟེན་བདེ་འགྲོ་ངན་འགྲོ་ཡི་འདོད་དང་མི་འདོད་འབྲས་བུ་དེ་སེམས་ཅན་ལ་ནི་ཕན་པ་དང་གནོད་པ་ལས་ནི་འབྱུང་བར་འགྱུར་ད་བདེ་འགྲོ་དང་ངན་འགྲོ་ཟེར་མཁན་དེ་སེམས་ཅན་ལ་གནོད་པ་དང་སེམས་ཅན་ལ་ཕན་པ་བྱས་ནས་སེམས་ཅན་ལ་ཕན་པ་བྱས་ན་བདེ་འགྲོ་འབྱུང་སེམས་ཅན་ལ་གནོད་པ་བྱས་ན་རང་ངན་འགྲོར་འགྲོ་བས་འོ་དེ་སྐད་དེ་པས་ཟླ་གང་པོ། གནོད་པ་ལས་ནི་འབྱུང་བར་འགྱུར་སེམས་ཅན་བརྟེན་ནས་སངས་རྒྱས་ཀྱི་གོ་འཕང་བླ་མེད་རྙེད་འགྱུར་ན། ལྷ་དང་མི། ལྷ་དང་མི་ཡི་ལོངས་སྤྱོད་གང། ཚངས་དང་དབང་དང་དྲག་པོ་དང། འཇིག་རྟེན་སྐྱོང་བས་བསྟེན་དེ་དག། སེམས་ཅན་ཕན་པ་འབའ་ཞིག་གིས། མ་དྲངས་པ་ནི་འགྲོ་གསུམ་འདིར། འགའ་ཡང་མེད་པ་མཚར་ཅི་ཡོད། སེམས་དམྱལ་དུད་འགྲོ་ཡི་དྭགས་སུ། སྡུག་བསྔལ་རྣམ་པ་དུ་མའི་དངོས། སེམས་ཅན་རྣམས་ཀྱིས་མྱོང་བ་གང། དེ་ནི་སེམས་ཅན་གནོད་ལས་བྱུང། སེམས་ཅན་ལ་གནོད་པ་བྱས་ལས་བྱུང། བཀྲེས་སྐོམ་ཕན་ཚུན་བརྡེག་པ་དང། གཟིར་བ་ཡི་ནི་སྡུག་བསྔལ་ཉིད། བཟློག་པར་དཀའ་ཞིང་ཟད་མེད་དེ་སེམས་ཅན་གནོད་པའི་འབྲས་བུ། ཞེས་གསུངས་སོ། ཐེག་པ་དམན་པའི་གང་ཟག་གིས་སེམས་ཅན་ཡལ་བར་འདོར་བས་ཉི་ཚེ་བའི་བྱང་ཆུབ་ལས་མ་ཐོབ་པས་སེམས་ཅན་ཡལ་བར་འདོར་ཡོད། ཐེག་པ་མཆོག་གི་རིགས་ཅན་གྱིས་གཞན་གཅེས་པར་བཟུང་ནས་བླ་ན་མེད་པའི་བྱང་ཆུབ་མངོན་དུ་མཛད་དེ་དེ་ཉིད་ལས་སེམས་ཅན་རྣམས་ལ་སེམས་ཅན་རྣམས་ལ་ཆགས་བྲལ་བ་སེམས་ཅན་རྣམས་ལ་ཆགས་བྲལ་བ་དུག་བཞིན་འབད་པས་སྤང་བར་བྱ། ཉན་ཐོས་རྣམས་ཀྱིས་ཆགས་བྲལ་བས་བྱང་ཆུབ་དམན་པ་ཐོབ་མིན་ནམ། སེམས་ཅན་ཡོངས་སུ་མ་དོར་བས་རྫོགས་སངས་རྒྱས་ཀྱི་བྱང་ཆུབ་ཐོབ། དེ་ལྟར་ཕན་དང་མི་ཕན་པའི་འབྲས་བུ་འབྱུང་བར་དཔྱད་པ་ན་དེ་དག་སྐད་ཅིག་གཅིག་ཀྱང་ནི་རང་དོན་ཆགས་ཤིང་ཇི་ལྟར་གནས་ཞེས་སོ། ད་ལྟར་གནོད་བྱེད་དུ་སྣང་བའི་སེམས་ཅན་འདི་རྣམས་སྔོན་ཐོག་མ་མེད་པ་ནས་རང་རྒྱུད་ཀྱི་ཉོན་མོངས་ཀྱིས་ཉེར་ལེན་བྱས་ནས་རང་ལ་གནོད་པ་བྱེད་ཀྱི་སེམས་ཅན་ཡིན་ན་སྔོན་ཐོག་མ་མེད་པ་ནས་རང་རྒྱུད་ཀྱི་ཉོན་མོངས་ཀྱི་ཉེ་ལེན་བྱས། རང་རེས་ཐོག་མེད་ནས་གཞན་ལ་གཞན་གནོད་བྱེད་པའི་ལས་ཀྱིས་ལྷན་ཅིག་བྱེད་རྐྱེན་བྱས་པའི་དབང་གིས་གནོད་བྱེད་དེ་དག་གི་བསམ་པ་ངན་པས་ཀུན་ནས་བསླངས་ནས་སྦྱོར་བ་ཕྱིན་ཅི་ལོག་དྲག་པོ་མང་དུ་བྱས་པའི་རྒྱུ་རྐྱེན་གྱིས་སྤྱིར་འཁོར་བ་མཐའ་མེད་བྱེ་བྲག་ངན་འགྲོ་རྣམས་སུ་སྡུག་བསྔལ་སྣ་ཚོགས་མྱོང། མྱོང། མྱོང། ལེ་ལན། བ། ལེ་ལན། ལེ་ལན་རང་ལ་ཐུག་ཟེར། ལེ་ལན་དེ་བཞིན་ཡེ་ནས་དལ་ཡོང་གི་དེ་རང་བས་ལེ་ལན་རང་རང་ཅག་ལ་ཐུག་པ་ཡིན་ཏེ། འཕགས་པ། ཞི་བ་ལྷའི་ཞལ་ནས་བསགས། བདག་གི་ལས་ཀྱིས་བསྐུལ་བྱས་ནས་གཞན་ལ་གནོད་བྱེད་རྣམས། བདག་ལ་གནོད་བྱེད། བདག་གི་ལས་ཀྱིས་སྐྱེ་བ་སྔ་མ་ལ་བསྐུལ་བ་ནི་དེ་ནི་བདག་ལ་གཞན་གྱིས་གནོད་བྱེད་བྱ་བ་བས་བདག་ལ་གནོད་བྱེད་རྣམས་འབྱུང་སྟེ་དེ་ཡིས་སེམས་ཅན་དམྱལ་ལ་འདོང་ན། བདག་གིས་དེ་དག་མ་བརླག། མ་བརླག་གམ། ཞེས་སོ། ཁྱད་པར་དུ། ཁྱད་པར་དུ་ད་ནི་མ། ཁྱད་པར་དུ་ད་ལྟ་རང་ཅག་ཐེག་པ་ཆེན་པོའི་ཆོས་ཀྱི་སྒོ་རུ་ཞུགས་པའི་སྐབས་སུ། དེ་དག་གིས་སྒོ་སྣ་ཚོགས་ནས་གནོད་པ་དུ་མ་གནོད་པ་དུ་མ་བྱས་པའི་ཐེག་པ་ཆེན་པོའི་ཆོས་ཀྱི་བར་ཆད་བྱས་པའི་དབང་གིས་སྤྱིར་འཁོར་བའི་སྡུག་བསྔལ་བྱེ་བྲག་ཏུ་ངན་སོང་དུ་གཞོལ་ཞིང་འབབ་པ་ངན་འགྲོའི་སྡུག་བསྔལ་དུ་མའི་སྣོད་དུ་གྱུར་པ་སྙིང་རེ་རྗེ་སྙམ་དུ་བསམ་ཞིང་གཞན་ཡང་གནོད་བྱེད་འདིས་བདག་གི། མ་བྱས་པ་གྲངས་ཀྱིས་མི་ཆོད། བདག་གིས་ཁྱོད་ཀྱི་ཤ་ཟོས་ཁྲག་འཐུངས་རུས་པ་མུར་པགས་པ་གྱོན་པ། བགྲང་བ་ལས་འདས་པ་བྱས། ནུ་ཞོ་འཐུངས་པ་རྣམས་བསགས་ན། སྟོང་གསུམ་སྣོད་དུ་ཆུང། བསད་པ་དང་རྒྱབ་པ་དང། འཕྲོག་པ། འཕྲོག་པ་ཡང་གྲངས་ལས། གྲངས་ཀྱིས་མི་ཆོད་པ་བྱས་པས་དེ་ཐམས་ཅད་ཀྱི་དྲིན་ལན་དང། ལན་ཆགས་བསྐོར་བར་ལན་ཆགས་བསྐོར་བར། ལན་ཆགས་བསྐོར་བར་བར། བསྐོར་བར་ད་རེས། དེ་ད་རེས་ཁྱོད་ལ་དབང། བདག་ལ་འོས། བདག་ལ་འོས། བཀའ་དྲིན་ཆེ་སྙམ་དུ་བསམ་པར་བྱ་སྟེ་དམིགས་ཀྱིས་བཀར་ནས་གཏོང་ལེན་གཉིས་ཀྱི་སྒོ་ནས་བྱམས་སྙིང་རྗེ་ཁྱད་པར་དུ་གནོད་བྱེད་ལ་བརྟེན་ནས་བཟོད་པའི་གཞི་བྱས་པའི་ཕ་རོལ་ཏུ་ཕྱིན་པ་དྲུག་ཀྱང་དེ་ལ་བརྟེན་ནས་བྱུང་སྟེ། གནོད་བྱེད་དེ་བཟོད་པའི་ཡུལ་ཡིན་པས་བཟོད་པ་བསྒོམ། བཟོད་པ་ཡོད་ན་ཕ་རོལ་ཏུ་ཕྱིན་པ་གཉིས་དེའི་སྔོན་དུ་སོང་ལ། གསུམ་དེ་ལ་བརྟེན་ནས། གསུམ་དེ་ལ་བརྟེན་ནས་བྱུང་བས་སོ། དོན་དུ་སྐོར་གཅིག་དོན་གྱི་དོན་དུ་སྐོར་གཅིག་བསྐོར་ན་ཡུལ་དེ་དག་སངས་རྒྱས་ལག་མཐིལ་དུ་སྟེར་མཁན་ཡིན་པས་སོ། ས་ད་རང་གི་གནོད་བྱེད་ཡིན་ན་གནོད་བྱེད་དེ་མིན་ན་བཟོད་པ་སྒོམ་ཐུབ་ཡོད་མ་རེད། བཟོད་པའི་ཡུལ་བ་གནོད་བྱེད་དེ་དེ་ནི་གནོད་བྱེད་དེ་བཟོད་པ་སྒོམ་པས་རང་ལ་བཟོད་པའི་ཕ་རོལ་ཏུ་ཕྱིན་པ་ཐོབ་ཡག་གི་རྒྱུ་རུ་གནོད་བྱེད་དེ་ཆགས་ད་གནོད་བྱེད་དེ་ལས་ཡིན་ན་གནོད་བྱེད་དེ་ལ་ཧ་གནོད་ན་ཙང་འགྲིག་མ་སོང་ང་ས་ད་རུང་དེ་ལས་བཀའ་དྲིན་ཆེ་བ་བསམ་དགོས་པས་ས་ད་རྡོག་རྡོག་དེ་ཚོ་རང་བས། དེ་ལྟར་ཡང་འཆད་ཀ་བ་ཆེན་པོའི་ཞལ་ནས་དགྲ་འམ་ཡོན་བདག་མཛའ་ཡང་རུང་མི་མོས་སྐྱེ་བའི་ཡུལ་རྣམས་ལ་དགེ་བཤེས་ཡིན་པར་སུས་མཐོང་བ་མི་དེ་གང་ན་གནས་ཀྱང་བདེ་ཞེས་གསུངས་པ་ལྟར་བསླབ་དགོས་ཏེ། ས་བདེ་ཞེས་གསུངས་པ་ལྟར་བསླབ་དགོས་ཏེ། བསླབ་དགོས་ཏེ་དཔེར་ན་མཁན་སློབ་ཀྱིས་སྡོམ་པ་ཕོག་པས་ཐར་པ་དང་ཐམས་ཅད་མཁྱེན་པའི་རྒྱུར་སོང་ནས་དྲིན་སོང་ནས་དྲིན་ཆེ་བ་ལྟར། འདི་ལ་བརྟེན་ནས་ཀྱང་བཟོད་པ་རྫོགས་ལ། དེས་བཟོད་པ་དེ་བྱང་ཆུབ་ཆེན་པོའི་རྒྱུར་འགྱུར་བས། ཁ་གྲོགས། བྱུང་ངོ། ཁ་ལ་གྲོགས་ཁ་གྲོགས་བྱུང་ངོ། ཅེས་མ་བུ་ཟེར་བ་ལྟར་ཡིན་ཏེ། སྤྱོད་འཇུག་ལས། ཁ་གྲོགས་བྱུང་ངོ། ཁ་ལ་གྲོགས་ཟིན་གྱི་ནོ། ཁ་ལ་གྲོགས་བྱུང་ངོ། ཅེས་མ་བུ་ཅེས་མ་ཡུ་ཟེར་ངོ། ཅེས་མ་བུ་ཟེར་བ་ལྟར་ཡིན་ཏེ་སྤྱོད་འཇུག་ལས།